ཨ་ནི་ད་བྱེ་བྲག་སྨྲ་བ་དག་གསུང་གོ་རེ་སམ་ད་དེ་མངོན་པ་སྡེ་བདུན་པོ་དེ་ཇི་ལྟར་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་གསུངས་པ་རེད་དེ། དགྲ་བཅོམ་པ་བདུན་གྱིས་ཕྱོགས་བསྡུས་བྱས་པ་རེད། བཀའ་བསྡུ་བ་པོ་དེ་དགྲ་བཅོམ་པ་བདུན་རེད་མ་གཏོགས་དངོས་སུ་ལྗགས་རྩོམ་མཛད་མཁན་རེད་དེ་གསུང་བ་པོ་དེ་དགྲ་བཅོམ་པ་བདུན་མ་རེད། མདོ་སྡེ་པས་དེ་བདུན་ག་ག་རེ་རེད། དགྲ་བཅོམ་པ་བདུན་གྱིས་ད་བྱས་པ་རེད་མ་གཏོགས་བཅོམ་ལྡན་འདས་ཀྱིས་གསུངས་པ་མ་རེད་ག་རེ་ཟེར་ན། དེ་ལ་དཔེ་ནང་འགལ་མང་པོ་འབྱུང་གི་འདུག་ལབ་པ་རེད་ད། དཔེར་ན་ནམ་མཁའ་སྣང་མུན་གྱི་བདག་ཉིད་ཡིན་པར་བསྟན་པ་དང། ན་འདུས་མ་བྱས་རྫས་གྲུབ་ཡིན་པར་བསྟན་པ་དང། ད་ག་ནང་བཞིན་དེ་དང་དེ་ལ་སོགས་པའི་ད་ཅིག། ཁས་ལེན་མི་ཐུབ་པའི་ད་རྣམ་བཞག་མང་པོ་ཅིག་བཤད་དགོས་གསུང་དགོས་ཡིན་ཙང་བཅོམ་ལྡན་འདས་ཀྱི་གསུང་ཡིན་ཟེར་ན་འགྲིག་གི་མི་འདུག་ག་ཟེར་ན་ཁོས་བཅོམ་ལྡན་འདས་ཀྱི་གསུང་ཡིན་ན་ག་རེ་ཡིན་པའི་ཁས་ལེན་དགོས་རེད། སྒྲ་ཇི་བཞིན་པའི་ཁྱབ་པ་ཁས་ལེན་དགོས་རེད་བ་མདོ་སྡེ་པ་དང་བྱེ་བྲག་སྨྲ་བ་གཉིས་ཀྱིས་ནི་བཅོམ་ལྡན་འདས་ཀྱི་གསུང་ལ་ངེས་དོན་ཁྱབ་པ་དང་དྲང་དོན་གྱི་མདོ་མེད་གསུང་གི་འདུག་ག་དེ་ཡིན་ཙང་ད་ཅིག། དེའི་རྒྱུ་མཚན་ལ་བརྟེན་ནས་བཅོམ་ལྡན་འདས་ཀྱི་གསུང་མ་རེད་གསུང་དགོས་རེད། དུ་བསྩལ། ད་ག་རེ་དེ་བས་དེ་ཕྱིར་འདི་ནི་སྟོན་པས་གསུངས། སོ་ཟེར་དུས་སྒང་ལ་བྱེ་བྲག་སྨྲ་བའི་འདོད་པ་དེ་ཆད། ལོ་ཟེར་དུས་སྒང་ལ་ཨ་ཅིག་བློས་མོས་རང་ལུགས་འདོད་པ་ཟེར་ནི་མི་འདུག་ཨ་ནི་མཛོད་རང་ལུགས་འདོད་པ་ཟེར་ནི་མི་འདུག་མདོ་སྡེ་པའི་འདོད་པ་ཟེར་ནི་མི་འདུག་གསུམ་ག་ལ་བྱང་ཅིག་དུ་བ་དུ་བསྩལ།

ཨ་ནི་བཤད་པས་རྩེ་ཞིང་སྤྱོད་པས་སམ། ཡང་ན་བྱེ་བྲག་ཏུ་བཤད་པ་རིག་པས་ན་བྱེ་བྲག་ཏུ་སྨྲ་བ་ཞེས་བྱ་སྟེ། ད་ནི་གྲུབ་མཐའ་རིན་ཆེན་ཕྲེང་བ་ན་ག་རེ། བྱེ་བྲག་བཤད་མཚོ་ཆེན་མོའི་རྗེས་སུ་འབྲངས་ནས་གྲུབ་མཐའ་སྨྲ་བའི་ཆ་ནས་ག་རེ། བྱེ་བྲག་པ་ཟེར་བྱེ་བྲག་སྨྲ་བ་ཟེར་ཡང་ག་རེ་ཟེར་ན། དུས་གསུམ་རྫས་ཀྱི་བྱེ་བྲག་ཏུ་སྨྲ་བའི་ཆ་ནས་ཡང་བྱེ་བྲག་སྨྲ་བ་གསུངས་ཚུལ་གཉིས་ཡོང་གི་འདུག་ག་ཡང་དག་འདུག་གཅིག་པུ་རེད། དེ་ལ་ཡང་གང་ཟེར་ཁ་ཆེའི་ཡུལ་དུ་གནས་པ་དེ་དག་ནི་ཁ་ཆེ་དང་བྱེ་བྲག་སྨྲ་བ་དེ་ལ་ཁ་ཆེ་བ་དང་གང་ཟེར་ན་ནུབ་ཕྱོགས་པ་དང། ཅིག་གིས་ཡུལ་དབུས་པ་སོགས་ནང་གསེས་མང་པོ་ཡོང་གི་འདུག་ད་འདི་ཀོ་ཡུལ་གྱི་ཆ་ནས་བྱ་དགོས་ཟེར་བས་ན། ད་ཁ་ཆེའི་ཡུལ་ན་གནས་པ་དེ་དག་ལ་ག་རེ་ལ་རེ་ཁ་ཆེ་བྱེ་བྲག་སྨྲ་བ་ཟེར་གྱི་རེད་ད་ཁ་ཆེ་ཟེར་དུས་ང་པ་ཀི་སི་ཏན། འོ་དེ་ཡན་ཡོན་དུ་བ་མེད་འགྲོ་ད་ཉི་མ་ག་རེ་བ་དེ་ལ་ཐག་ཉེ་ས་དུ་བ་ཅིག་ལ་ཕེབས་ཁེ་དེ་ཡིན་ས་རེད་མ་གཏོགས་རྒྱ་གར་ནང་ལོགས་ལ་ཁ་ཆེའི་ལུང་པ་རེད་ཟེར་མི་འདུག་པ་ཀི་སི་ཏན་ཡང་ན་ག་རེ་རེད་ཇམ་མུ་ཀཤ་མིར་དེ་ཡན་ཡོན་དུ་བ་ད་ཐག་ཉེ་ས་ཡོད་དེ་སྒང་དུས་ཚོད་ལ་ཁ་ཆེ། ཟེར་གྱི་མེད་འགྲོ་རེད་བ། ཁ་ཆེའི་ཡུལ་ན་གནས་པ་དེ་དག་ནི་ཁ་ཆེ་བ་ཡིན་ཞིང། ད་འདི་ཁ་ཆེ་འདི་མ་རེད་ད། འདི་ཁ་ཆེ་བྱེ་བྲག་སྨྲ་བ་ཟེར་མཁན་ནང་པ་སངས་རྒྱས་པ་རེད་བ། ནང་པ་སངས་རྒྱས་པ་གང་ཞིག་ལ་ཁོ་རང་གནས་སའི་ཡུལ་དེ་ཁ་ཆེའི་ཡུལ་ན་གནས་པའི་རྒྱུ་མཚན་གྱིས་རེད་མ་གཏོགས་ཁ་ཆེ་ཡིན་མཁན་ནང་པ་སངས་རྒྱས་པ་ཤ་སྟག་མ་རེད་བ། ཁ་ཆེ་ཟེར་མཁན་རང་ཚོ་ཆོས་ལུགས་བྱེ་བྲག་པ་ཞིག་ལོགས་སུ་རེད་ནང་པ་སངས་རྒྱས་ཆོས་ལུགས་མ་ཡིན། དེ་ཡུལ་གྱི་ཆ་ནས་གང་དག་ག་ཟེར་ཁ་ཆེའི་ཡུལ་གྱི་ནུབ་ཕྱོགས་ན་གནས་པ་རྣམས་ལ་ནུབ་ཕྱོགས་པ་ཟེར་གྱི་རེད། ནུབ་ཕྱོགས་པ་དང་རྒྱ་གར་གྱི་ཡུལ་དབུས་དབུས་ལ་སོགས་པ་ལ་ཨང་ཁ་ཆེའི་ཡུལ་དང་ནུབ་ཕྱོགས་པ་ནུབ་ཕྱོགས་པ་ཅེས། རྒྱ་གར་གྱི་ཡུལ་དབུས་ལ་སོགས་པ་ཁ་ཆེའི་ཡུལ་ཡུལ་ལས་གཞན་དག་ཏུ་གནས་པ་རྣམས་ལ་ཉི་འོག་པ་ཟེར་ན་ནམ་རྒྱུན་ང་ཚོས་ཉི་འོག་པ་ཉི་འོག་པ་ཟེར་གྱི་འདུག་བ་དེ་ནུབ་ཕྱོགས་པ་དང་ཨང་རྒྱ་གར་གྱི་ཡུལ་དབུས་ལ་སོགས་པ་དེ་དག་ལས་གཞན་དུ་གནས་པའི་ད་ཅིག་གནས་ཅིག་འཐོར་བསྡད་པ་དག་ས་ཆ་གནས་གཞན་དང་གཞན་ལ་གནས་བསྡད་པ་དག་ལ་ཉི་འོག་པ་ཟེར་གྱི་རེད། ཞེས་བྱའོ། གང་དག་ད་འདི་ཡན་ཆད་མདོ་བྱེ་བྲག་སྨྲ་བ་ཟེར་དེ་རེད། ད་མདོ་སྡེ་པ་ཟེར་ན་གང་འཕྲོས་ཟིན་གང་དག་མདོ་ཚད་མར་བྱེད་ཀྱི་བསྟན་བཅོས་ཚད་མར་མི་བྱེད་པ་དེ་དག་ནི་མདོ་སྡེ་པ་ཞེས་བྱ་སྟེ་ད་མདོ་སྡེ་པ་ཟེར་དེ་རེད། མདོ་ཚད་མར་བྱེད་ཀྱི་བསྟན་བཅོས་ཚད་མར་བྱེད་ཀྱི་མེད། གཙོ་བོ་ག་ཟེར་ན། མདོ་སྡེ། གཅིག། མདོ་ཚད་མར་བྱས་ནས། གཞི་ལམ་འབྲས་གསུམ་གྱི་ད་གྲུབ་མཐའི་རྣམ་བཞག་སྨྲ་བའི་ཆ་ནས་ག་རེ་མདོ་སྡེ་པ་གསུང་དགོས་ཟེར་རེད། དེ་བྱས་ད་དེ་ལ་མིང་གཞན་ག་རེ་ཟེར་ན་དཔེ་སྟོན་པ་ཟེར་གི་རེད། གཞན་དག། མིང་གཞན་ག་ཟེར་ན་དཔེ་སྟོན་པ་ཞེས། ཞེས་ཀྱང་བྱའོ་ཞེས་ཊཱིཀ་ཆེན་དང་འཆད་དོ་ཟེར་དཔེ་སྟོན་པ་ཟེར་དུས་ཡང་མདོ་སྡེ་པའི་ག་ས་ན་མིང་གི་རྣམ་གྲངས་རེད། ཡང་ད་འདི། གྲུབ་མཐའ་རིན་ཆེན་ཕྲེང་ན་ཡོད་པ་ད་དམིགས་བསལ་གྱི་ཞུ་བ་མ་ཧོར་བ་ད་འདིར་གལ་ཏེ། ད་འདི་མཐར་ཐུག་མྱང་འདས་བར་གསུངས་སོ། ཁ་སང་མཐར་ཐུག་ཉིང་དགོས་ཤིག་མ་རེད་བ་ད་ཉིང་དགོས་དེ་ལ། དགོས་པ་དང་ཁ་སང་དང་གནས་སྐབས་ཀྱི་དགོས་པ་མཐར་ཐུག་གི་དགོས་པ་གཉིས་ལས་མཐར་ཐུག་དགོས་པ་དེ་ཉིང་དགོས་རེད་པ་དང་ཉིང་དགོས་དེ་ག་པར་ངོས་བཟུང་རེད་དེ་སྐད་ཆ་དེ་རེད། འདིར་གལ་ཏེ་ཆོས་མངོན་པའི་མཐར་ཐུག་པའི་དགོས་པ་ལྷག་བཅས་ལྷག་མེད་ཀྱི་མྱང་འདས་ཡིན་ན་ནི་དེ་དག་གི་ངོ་བོ་དང་ཁྱད་པར་ཅི་ཡིན་ཟེར་ན་ད་དགོས་པ་ཅེས་ཉིང་དགོས་ཉིང་དགོས་དེ་ལ་ཨ་ཅིག་དེ་འདྲའི་ལ་བྱའི་མཛོད་ཀྱི་ཆེད་དུ་བྱ་བའི་གདུལ་བྱ་དེ་དེའི་མཛོད་ལ་བར། མངོན་པ་མཛོད་ལ་ཐོས་བསམ་སྒོམ་གསུམ་ཚུལ་བཞིན་དུ་བྱས་པ་ལ་མཐར་ཉིང་འདོད་ཉིང་དགོས་ལྷག་བཅས་དང་ལྷག་མེད་མྱང་འདས་ཐོབ་ཡ་དེ་རེད་པ་དང་ལྷག་བཅས་དང་ལྷག་མེད་མྱང་འདས་ཀྱི་ཉིང་དགོས་བཞག་ཡོད་ན་ག་འདྲ་ཞིག་ལྷག་བཅས་ཟེར་གྱི་རེད་ག་འདྲ་ཞིག་ལྷག་མེད་ཟེར་གྱི་རེད་ད་འདི། སྐད་ཆ་དེ་རེད་བཞག། ད་ཉན་ཐོས་སྡེ་པ་དག་ནི་ད་བྱེ་བྲག་པ་དང་མདོ་སྡེ་པ་གཉིས་པ་གཅིག་རེད་ཉན་ཐོས་སྡེ་པ་ཟེར་དུས་ངང་དོན་པ་དེ་གཉིས་གོ་གི་རེད་བ་འཕགས་པ་གང་ལ། རྒྱུ་ལས་དང་ཉོན་མོངས་པས་བསྡུས་པའི་ཀུན་འབྱུང་གི་བདེན་པ་སྤངས་པས་སོ་སོར་བརྟགས་འགོག་ཐོབ་ཅིང་མངོན་དུ་བྱས་པ་ལ་འབྲས་བུ་སྡུག། ཐོབ་ཅིང་མངོན་དུ་བྱས་ལ། འབྲས་བུ་སྡུག་བསྔལ་སྤངས་པའི་འགོག་པ་མངོན་དུ་མ་བྱས་པ་ནི་ལྷག་བཅས་ཏེ་ད་ལྷག་བཅས་ཟེར་དེ་རེད་དང། ཨ་ཅིག། ཀུན་འབྱུང་གི་ད་ཅིག། རྒྱུ་ཀུན་འབྱུང་ད་ལས་དང་ཀུན་འབྱུང་གིས་བསྡུས་པའི་ད་ལས་དང་ཉོན་མོངས་གཉིས་སྤངས་ལ། ཨ་ཅིག་འབྲས་བུ་སྡུག་བདེན་གྱིས་བསྡུས་པའི་ཉེ་བར་ལེན་པའི་ཕུང་པོ་མ་སྤངས་པའི་ད་གང་ཟག་ཅིག་ག་རེ་རེད་ལྷག་པ་དང་བཅས་པ་ད་མདོ་སྡེར་ང་རང་སྔོན་མའི་ལས་ཉོན་གྱིས་འཕངས་པའི་སྡུག་བསྔལ་གྱི་ཕུང་པོ་ལྷག་མ་དང་བཅས་པའི་ཆ་ནས་ག་རེ་རེ་ལྷག་བཅས་ཟེར་དོན་ད་གཅིག་པུ་ཆགས་འདུག་ཡང། མངོན་དུ་མ་བྱས་པ་ནི་ལྷག་བཅས་ཏེ། ཅི་རིགས་པ་སྡུག་བསྔལ་གསུམ་གྱི་ལྷག་མ་དང་བཅས་པའི་ཕྱིར། ད་དེ་འདྲའི་ལྷག་མ་ལྷག་མ་བཅས་རྒྱུ་དེ་ག་རེ་ཟེར་ན་སྡུག་བསྔལ་གསུམ་ཅི་རིགས་ཀྱི་ལྷག་མ་དང་བཅས་པའི་ཆ་ནས་ལྷག་མ་ད་དེ་གྲུབ་མཐའ་གོང་མའི་གཅིག་པ་རེད་བ་སྔོན་མའི་ལས་ཉོན་གྱིས་འཕངས་པའི་ཕུང་པོ་ལྷག་མ་དང་བཅས་པའི་སྐབས་དེ་ལ་ག་རེ། ལྷག་བཅས་དང། ལྷག་མ་མེད་པའི་སྐབས་ལ་ལྷག་མེད་མྱང་འདས་རེད་བ་དེ་བྱས། ད་འདོད་པའི་རྟེན་ཅན་ལ་སོགས་ད་ལྷག་མ་བཅས་ད་ག་འདྲ་ཞིག་ཟེར་ན། འདོད་པའི་རྟེན་ཅན་ལ་སོགས་ད་འདི། གཅིག།

འདོད་པའི་གོང་མ་སྤངས་པ་དང་དུས་མཉམ་དུ་སྤངས་འགྲོ་བ། འགྱུར་བའི་སྡུག་བསྔལ་ཡོད་མ་འགྱུར་བའི་སྡུག་བསྔལ་ལ་ཟག་བཅས་ཀྱི་ཚོར་བ་བདེ་བ། འདི་ཆ་ཟག་བཅས་ཀྱི་ཚོར་བ་ཚོར་བ་ནི་ཁམས་གོང་མའི་ག་རེ་རེད། ཅིག་གོང་མ་སྤངས་པ་དང་དུས་མཉམ་དུ་སྤངས་འགྲོ་བ། ད་ག་རེ་ཡོད་རེད། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་ཡ་ཡོད་རེད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ད་ཅིག། བྱེ་བྲག་སྨྲ་བ་ཡོད་པ་ནང་བཞིན་ད། གྲུབ་མཐའ་གོང་མས་ཁས་ལེན་གྱི་རེད་བ། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ག་རེ་ཁས་རུང། ད་ཉེ་བར་ལེན་པའི་ཕུང་པོ། ད་ཁྱབ་པ་འདུ་བྱེད་སྡུག་བསྔལ་དེ་ལ་ཚོར་བ་བཏང་སྙོམས་འདོད་མཁན་གཅིག་དང་ཉེ་བར་ལེན་ཕུང་པོ་འདོད་མཁན་གཉིས་ཡོང་གི་འདུག་པ། གང་ལྟར་ཡང་ཚོར་བ་བཏང་སྙོམས་ཡོད་དེ་རེད་དེ་ནང་བཞིན་ག་རེ་ཟེར་ཉེ་བར་ལེན་ཕུང་པོ་ཡོད་དེ་རེད། ད་མི་འདྲ་བ་འདིར་བྱ་སྡུག་བསྔལ་གྱི་ལྷག་མ་དང་བཅས་སུ་བཅས་རྒྱུའི་སྡུག་བསྔལ་དེ་ལ་ཅིག། མི་འདྲ་བ་བཤད་ཀྱི་འདུག་ཡ། ད་འདོད་པའི་རྟེན་ཅན་གྱི་ལ་ནི་འཕགས་པ་ད་འདོད་པའི་རྟེན་ཅན་གྱི

ད་ག་རེ་བའི་སྔ་རོལ་པའི་ཅིག། པའི། ཁོ་རང་ངོ་ད་ཅིག་འཕགས་ལམ་མ་ཐོབ་པའི་སྔ་རོལ་དུ་ཡང་ན་འཛིན་ཆགས་ཆེ་བོ་ཡོད་ཀྱི་རེད་པ་སེར་སྣ་ཆེ་བོ་ཡོད་ཙང་ད་དཔེ་སེར་སྣ་ཆེ་བོ་བྱས་ནས་ཕར་མི་གཞན་དག་ལ་སྦྱིན་པ་མ་བཏང་བ་ཡིན་ཙང་དེ་རྣམ་སྨིན་གྱི་འབྲས་བུ་དེ་ལ་ཨ་ནི་སོ་སོ་ལ་ཚུར་འཁོར་ལོག་དཔེ་བསོད་སྙོམས་དཔེ་རྙེད་དཀོན་པོ་ཞིག་རེ་བྱུང་བ་རེད་ཟེར་གི་འདུག་བ་དགྲ་བཅོམ་པའི་གོ་འཕང་ཐོབ་ཚར་ནས་ཕ་ཕོ་སྐོར་བྱུང་སྟེ། ཡིན་ནས་ད་ཐ་མ་དེ་ལ་ད་བསོད་སྙོམས་མ་རག་བྱས་ཨ་ནི་དཔེ་ཐལ། ང་ཚོ་མོ་སོ་མདའ་ཅིག། ཞེས་བྱས་ས་སྲོད་ལ་སྲིད་དུ་འོང་ལ་བ་ཆེ་ཞེས་པའི་སྐད་ཅིག་རེ་བ་ཐལ་སྐྱོ། ཐལ་སྐྱོ་ད་དཔེ་ཐལ་བ་སོགས་པ་དང་དེ་འདྲ་ཡར་བཞེས་བྱས་མཐའ་མ་དེར་ཁོ་རང་དཔེ་སྐུ་གྲོངས་རེད་ཟེར་ཏོ། ད་ག་ས་ན་སྐུ་གྲོངས་རེད་ཟེར་ད་འདི་ག་ས་ན་དོན་དེ་ཐལ་སྐྱོ་ཟོས་པ་ལ་བརྟེན་ནས་ཨེ་ཅིག། ཉེ་བར་ལེན་པའི་ཕུང་པོ་འདི་ད་ག་ས་ན། སྡུག་བསྔལ་གྱི་སྡུག་བསྔལ་ཡོད་པར་གྲུབ་ཏུ་ཚོར་བ་སྡུག་བསྔལ་ཡོད་པར་གྲུབ་པོ་ཏོ། འོ་དེ་རེད། ཐལ་སྐྱོ་ཟོས་ཏེ་གྲོངས་པ་དང། འཕགས་པ་འཆར་ཀ། གཟུགས་འཚོང་མའི་གནས་སུ་དབུ་བཅད་དེ་གྲོངས་པ་དང། འཕགས་པ་འཆར་ཀ་ཟེར་དེ་སྨད་འཚོང་མའི་གནས་སུ་ཕྱིན། དེ་ལ་དཔེ་ཅིག། གཞན་གྱིས་དབུ་བཅད་དེ་གྲོངས་པ་རེད་དོ། དབུ་བཅད་པའི་མཛའ་འཁོར་དེའི་རྒྱུ་མཚན་དེ་ལྟར་རེ། སྡུག་བསྔལ་གྱི་སྡུག་བསྔལ་འདུག་པ་སོང་བར་ཐལ་ཁོ་ཚོས་དེ་གྲུབ་ཀྱི་འདུག་པ། རང་སངས་རྒྱས་དུག་མདས་གྲོངས་པ་དང། རང་སངས་རྒྱས། དུག་གི་མདས་གྲོངས་པར་གྲོངས་པ་འདུག་པ། ད་འདི་ཚོ་སྡུག་བསྔལ་ཡོད་པ་གྲུབ་ཀྱི་འདུག། སྡུག་བསྔལ་གྱི་སྡུག་བསྔལ་བ་གྲུབ་པོ་འོ་དང། སངས་རྒྱས་བཅོམ་ལྡན་འདས་ཀྱང་ཞབས་སེན་ལ། སེང་ལྡེང་གི་ཚལ་ཟུག་པ་དང་ད་ཞབས་ཀྱི་སེན་མོ་ལ་སེང་ལྡེང་གི་ཚལ་ཟེར་དུས་ཚེར་མ། དེ་འདྲ་ཟུག་པ་ལ་དེ་ནི་སྐུ་སྙུང་བ་དེ་འདྲ་འདུག་བ་ཟེར་ཡང། ཨ་རེ་སྐུ་རྒྱབ། སྐུ་རོ་རྒྱབ་སྙུང་བ་དང་ཟེར་བཅོམ་ལྡན་འདས་སྐུའི་རྒྱབ་སྙུང་བ་དེ་འདྲ་ཡོང་གི་འདུག་བ། ལྷས་བྱིན་གྱིས་འཁྲུལ་འཁོར་གྱི་སྒྱོགས་ཀྱི་ཆ་ཤས་ཕོག་པས་སྐུ་མཚལ་བྱུང་བ་དང། ལྷས་བྱིན་གྱི་འཁྲུལ་འཁོར་གྱི་ཁྱེར་ཟེར་དང། དེ་ལྷས་བྱིན་གྱིས་ད་ག་ཟེར་དཔེ་བྱེད་ཀྱི། ཤིང་རྟ་འཁོར་ལོའི

མདོ་མཛངས་བླུན་ནང་ད་ལྟ་འཕགས་པ་སྒུར་ཆུང་ཐལ་སྐྱོ་ཟོས་ནས་ག་སང་སྐུ་གྲོངས་པ་ཟེར་དུ་དེ་ན་ཡོད་རེད་ད་ལྟ་མདོ་མཛངས་བླུན་ན་ཡོད་རེད་ཁོ་ཚོ་མདོ་སྡེ་ཚད་མ་ཅིག་རེད་འགྲོ་ན་གསུངས་པ་ཚིག་ཟིན་ལྟར་ཁས་ལེན་དགོས་རེད་པ། ཡ་དེ་ལས་བྱུང་བའི་ཕྱིར་རོ་ད་དེ་ཡིན་ཙང་སྡུག་བསྔལ་གྱི་སྡུག་བསྔལ་བ་གྲུབ་ཚར་སོང་ལྷག་བཅས་དགྲ་བཅོམ་པའི་རྒྱུད་ལ་ད་ཉན་ཐོས་དགྲ་བཅོམ་པ་ཁམས་གསུམ་གྱི་རྟེན་ཅན་ཡིན་པས་ད་ཉན་ཐོས་དགྲ་བཅོམ་པ་དེ་ཁམས་གསུམ་གའི་རྟེན་ཅན་རེད་བ་ཡིན་པའི་རྒྱུ་མཚན་གྱི་དོན་ད་བསམ་གཏན་དང་པོ་གསུམ་ན་སྡུག་བསྔལ་གྱི་སྡུག་བསྔལ་ཡོད་བ་མ་རེད་ད།

རྟོག་དཔྱོད་གཉིས། དག་ན་བཞིན། རྟོག་དཔྱོད་གཉིས། རྟོག་དཔྱོད་གཉིས་བྱས། འདི་གང་ལགས། སྐྱོན་བརྒྱད་ལས་ནི་གྲོལ་བ་ཡི། བཞི་པ་གཡོ་མེད་པ་ཡིན། ད་སྐྱོན་བརྒྱད་ཟེར་རྟོག་དཔྱོད་གཉིས་ཡོད་རེད། ཨ་ནི་ཟག་བཅས་ཀྱི་ཚོར་བ་བདེ་བ་བཅས། ཚོར་བ། ཨ་ནི་གཅིག་གི་སྡུག་བསྔལ་བཅས། ཨ་ནི། ཕལ་ཆེར་ད་འདིར་བཞག།

དེ་ནས་ཨ་ནི་ཅིག་གི་ཚོར་བ་བསིལ་བར་འགྱུར་བ། འདུ་ཤེས་འགག་པ། འདུ་བྱེད་ཞི་བ། རྣམ་པར་ཤེས་པ་ནུབ་པར་འགྱུར་བ་ཞེས་གསུངས་བ་ལ་བེམ་རིག་རྒྱུན་ཆད་པའི་ཆེ་ཆེ་རེད་དོ། ཞེས་གསུངས་པའི་ཕྱིར་རོ་ཞེས་འདོད་པ་ལ་ད་འདི་བྱེད་ད་ཡིག་ཆུང་ཀློག་མི་དགོས་བྱེད་ད་འདི། དོན་སྨྲ་སྡེ་གཉིས་ཀྱི་འདོད་པ་འདི་རེད་ད་འདི་ཐེག་ཆེན་པ་བཀའ་བར་འདི། ད་ཐེག་ཆེན་པ་ནི། ཉན་རང་གི་ཐར་པ་ནི་ཡང་དག་པའི་ཐར་པ་མ་ཡིན་ཞིང་ད་ཡང་དག་པའི་ཐར་པ་མ་ཡིན་ཟེར་ཐར་པ་མཚན་ཉིད་པ་མ་ཡིན་པའི་སྐད་ཅིག་ཡིན་ཟིན་མ་རེད། ད་ཡང་དག་པའི་ཐར་པ་མ་ཡིན་ཞེས་ཡིན་ཟིན་འདོད་པ་ལ་ག་རེ་རེད། མཐར་ཐུག་གི་ཐར་པ་མ་ཡིན་ཞིང་སེལ་ཡ་སེལ་བྱ་ཉོན་སྒྲིབ་ཀྱི་དོ། ཐར་པ་དང་རེ་བ་ཐར་པ་དེ་ཡིན་པར་ཆགས་འདས་རེད་ཉོན་མོངས་ལས་ཐར་བའི་ཐར་པ་ཡིན་ཙང་མ་ཡིན་ཞིང། ལྷག་མ་ལྷ་དང་བཅས་པའི་སྟོན་པ་ལ་སེང་ལྡེང་ད་དཔེ་ཅིག། བཅོམ་ལྡན་འདས་ཀྱི་པའི་ཞབས་ལ་སེང་ལྡེང་གི་ཚལ་ཟུག་ནས་ཅིག་སྐུ་ཚ་བ་བྱུང་ཟེར་དེ་ཚོ་དྲང་དོན་རེད་སྒྲ་ཇི་བཞིན་པ་མ་རེད། ད་འདི་ག་རེ་ཟེར་ན་ལྷ་དང་བཅས་པའི་སྟོན་པ་ལ་སེང་ལྡེང་གི་ཚལ་པ་ཟུག་པ་ལ་སོགས་པ་ནི་དེའི་ཚེ་གདུལ་བྱ་འགའ་ཞིག་གི་དོན་དུ་ཆེད་ནས་བསྟན་པ་ཡི་སྡུག་བསྔལ་སྡུག་བསྔལ་ནི་གཏན་དུ་མེད་པ་ཉིད། ད་འདི་ལྟར་གདུལ་བྱའི་སྣང་ངོ་ལ། ད་ང་ཚོ་ཐུན་མོང་བའི་དཔེ་ཅིག། གཟིགས་སྣང་ལ། ག་རེ་ཟེར་སྣང་ཚུལ་དེ་འདྲའི་བྱུང་རེད་མ་གཏོགས་སྡུག་བསྔལ་ཡོད་པའི་སྒྲུབ་བྱེད་འགྲོ་གི་མ་རེད། ད་ང་ཚོ་མཚོན་ན་བླ་མ་སངས་རྒྱས་ཡིན་ཙང་བླ་མ་སངས་རྒྱས་ཡིན་ནའང་ཐ་མལ་ཚུལ་བསྟན་ཡག་དེ་ལ་ཡོང་གི་འདུག་བ། དེ་ནང་བཞིན་གོ། ཅིག་དེ་འདྲའི་ད་ཅིག། ན་བ་མེད་ན་ན་ཡོད་ཚུལ་བསྟན་པ། ཨཱ་ཅིག་དེ་ནང་བཞིན་རྒ་བ་མེད་ན་རྒ་ཡོད་ཚུལ་བསྟན་པ་རེད་མ་གཏོགས། ཨཱ་རྒ་བ་མཚན་ཉིད་པ་དང་ན་བ་མཚན་ཉིད་པ་དེ་ག་མ་རེད་ཟེར་གི་རེད་ད།

ཡང་ལྷག་བཅས་ལྷག་མེད་ཀྱི་དོན་དེ་ཐེག་ཆེན་ལ་བལྟ་བར་བྱ་བས་ན་གཟུགས་སྐུ་གཉིས་ལ་ག་རེ་ཟེར་ལྷག་བཅས་ཞེས་པའི་ཐ་སྙད་བྱ་གི་རེད། གཟུགས་སྐུ་གཉིས་ལ་ལྷག་བཅས་དང་ཆོས་སྐུ་ལ་ག་རེ་ཟེར་ལྷག་མེད་ཀྱི་ཐ་སྙད་ཡོད་དེ། སྐུ་གསུམ་ལ་འཇུག་པ་ལས། ཕུང་པོ་བཅས་པའི་མྱ་ངན་འདས། འཐུག་པོ་ཉིད་ལ་བཞག་པ་ཡིན། ཕུང་པོར་བཅས་པའི་མྱ་ངན་འདས་འཐུག་པོ་ཉིད་ལ་བཞག་པ་ཡིན་ཕུང་པོ་ཀུན་དང་བྲལ་བའི་ཕྱིར་ཆོས་ཀྱི་སྐུ་ལ་ཕུང་པོ་མེད། ཅེས་གསུངས་པ་བཞིན་དུ་ད་ལྷག་མ་དང་བཅས་མི་བཅས་ཟེར་ཡག་དེ་ཁོ། ཕུང་པོ་དང་འབྲལ་མེད་པའི་ཆ་ལ་བཞག་གི་རེད། ད་གཟུགས་སྐུ་གཉིས་ལ་ཕུང་པོ་ཡོད་དེ་རེད་པ། ཟག་མེད་ཀྱི་ཕུང་པོ་ཡོད་དེ་རེད་པ། གཟུགས་ཅན་གྱི་ཕུང་པོ་ཡོད་དེ་རེད། ཆོས་སྐུ་ད་ག་རེད། ད་ཆོས་སྐུ་ལ་ག་རེ་ཡོད་མ་རེད། ཟག་མེད་ཀྱི་ཕུང་པོ་ཡོད་མ་རེད་པ། ད་ཅིག་རྡོ་བདུན་ག་རེ་རེད། དེ་ཡོད་མ་རེད་པ། གཟུགས་ཅན་གྱི་ཕུང་པོ་དེ་ཡོད་མ་རེད་པ། ད་གཟུགས་ཅན་གྱི་ཕུང་པོ་ལྡན་པ་དང་མི་ལྡན་པའི་ཆ་ནས་ག་རེ་རེད། ལྷག་མ་དང་བཅས་པ་དང་མི་བཅས་པ་ཟེར་གྱི་རེད་གསུང་གི་ཡོད་རེད། ད་འདི། དཔེ་ཅིག། ལྷག་བཅས་དང་ལྷག་བཅས་མཚན་ཉིད་པ་འདོད་གི་ཡོད་ན་མེད་ན་ཐ་སྙད་དུ་བྱ་གི་རེད་གྲུབ་མཐའ་གོང་མའི་ལུགས་ལ། བྱས་ཙང་ཐེག་ཆེན་གྱི་མྱང་འདས་ནི་ག་རེ་འདི་ཁྱབ་སྟེ། མི་གནས་པའི་མྱང་འདས་ཀྱིས་ཁྱབ་གཅིག་ཏུ་མི་གནས་པའི་མྱང་འདས། ཞེས་གསུངས་པ་བཞིན་ནོ། ད་དེས་ན། འདི་སྐད་དུ་ཆོས་རྣམས་ཞེས་ད་འདི་དཔེ་དགོས་སོགས་ཆོས་བཞི་ཕར་བཞག་སྟངས་དེ་རེད། ད་རྩ་བ་ཡི་ཚིག་ལ་ཕར་བཞག་ན་དེས་ན་འདི་སྐད་དུ་ཆོས་རྣམས་ཞེས་བྱ་བ་ནི་བརྗོད་བྱ་དང་རབ་ཏུ་རྣམ་འབྱེད་ཅེས་བྱ་བ་ལ་སོགས་དགོས་པ་དང་མེད་པར་ཞེས་པ་ནས་དེ་བས་དེ་ཕྱིར་ཞེས་པའི་བར་གྱིས་དགོས་པའི་དགོས་པ་བསྟན་པ་ཡིན་ད་དགོས་པའི་ཆ་ནི། གཅིག་གར་བསྟན་ཏོ།

ད་དཔེ་ཅིག་ཉམས་སུ་བླངས་པ་ལ་བརྟེན་ནས་ད་དཔེ་ཉིང་དགོས་ཐོབ། ག་ཟེར། ལྷག་མེད་མྱང་འདས་དང། མིན་ན་ག་ཟེར། ལྷག་བཅས་མྱང་འདས་ཐོབ་པ་ལ་ཉིང་དགོས་ཡིན་པ་བྱེད་དགོས་ཀྱི་རེད་པ། མཁས་པ། མཁས་པས་དེ་ནས་ཕན་ཡོན་རྣམ་པ་གཉིས་ཐོབ་སྟེ་ད་མཁས་པ་ལ་བརྟེན་ནས། ཕུང་པོ་ལ་མཁས་པ། ཁམས་ལ་མཁས་པ། སྐྱེ་མཆེད་ལ་མཁས་པ། དེ་འདྲའི་ཕུང་ཁམས་སྐྱེ་མཆེད་ལ་མཁས་པ་ལ་དེ་ལ་བརྟེན་ནས་ཕན་ཡོན་རྣམ་པ་གཉིས་ཡོད་རེད། རང་ཡིད་ལ་བྱེད་པས་ཞི་གནས་དང་ལྷག་མཐོང་འཕེལ་བ་དང། གཞན་ལ་འབེལ་བའི་གཏམ་བརྗོད་པས་ནི་དྲི་བ་ཐམས་ཅད་ལུང་བསྟན་པ་ལ་མི་འཇིགས་པ་ཐོབ་པ་ཞེས་འཆད་དོ། ད་ཕུང་ཁམས་སྐྱེ་མཆེད་ལ་མཁས་ན་ཕན་ཡོན་ག་རེ་རེད་ཟེར་ན། ཕུང་ཁམས་སྐྱེ་མཆེད་ལ་མཁས་ན་རང་ཉིད་ཞི་གནས་དང་ལྷག་མཐོང་སྒྲུབ་པ་ལ་དཔེ་ཅིག་ཕན་ཐོགས་ཆེན་པོ་ཡོད་རེད་དེ་ཙམ་དུ་མ་ཟད་གཞན་ལ་འབེལ་གཏམ་བྱེད་དུས་སྒང་ལ་ད་ང་ཚོ་མཚོན་ཅིག་ཤེས་བྱའི་རྣམ་གྲངས་མང་པོ་ཞིབ་ཞིབ་ཤེས་མཁན་དེ་ཅིག་ཡིན་ན་དཔེ་སྐད་ཆ་བཤད་པ་ཡིན་ན་སྐད་ཆ་དེ་དཔེ་ཅིག་ང་ཚོ་མཚོན་ད་ཅིག་ཤེས་རྒྱ་ཆེ་པོ་དང་ཁོ་ཅིག་ག་རེ་ཡིན་ན་གཏིང་ཟབ་པོ་དེ་རྒྱ་ཆེ་པོ་བཤད་ཡག་ཡོང་གི་རེད་ཟེར་བ་ད་ང་ཚོ་མཚོན་དེ་འདྲའི་རེད་འདུག་བ། ཅིག་གི་ནང་ཉིད་མ་ཟད་དཔེ་ཆ་དེ་གང་ལ་གང་འཚམ་བཏང་དུས་ཡིན་ན་ཁོ་དེ་ལ་བབས་པའི་བར་སྐད་ཅིག་ཆད་མེད་ནས་ཅིག་གཞུང་ཁོག་འབྲེལ་བྱུང་གི་འདུག་པ་དེ་ནང་བཞིན་རེད་ཟེར་བ་རེད་གཞན་ལ་འབེལ་བའི་གཏམ་བརྗོད་པས་འབེལ་གཏམ་ཕར་བརྗོད་ཡར་མཁས་པ་དེ་ཙམ་དུ་མ་ཟད་དྲི་བའི་དྲི་བ་ག་རེ་ཚུར་ལོག་ཅིག་བཏང་མེད་ན་དྲི་བའི་དཔེ་ཆའི་ལན་ཐམས་ཅད་ཕར་སྟོན་ཐུབ་ཡ་ཅིག་དུས་སུ་རེད། དྲི་བ་ཐམས་ཅད་ལུང་སྟོན་པ་ལ་མི་འཇིགས་པ་མི་འཇིགས་པ་ཐོབ་པ་ཞེས་འཆད་དོ་ཟེར་གྱི་རེད་བཞག་ད་དེ་ཡན་ཆད་ག་རེ་ཟེར་ན། དགོས་པ་དང་དེ་བཞིན་སྟོན་པས་གསུངས་པར་སྒྲུབ་པ་ཚར་ཚར་རེད་ད། བསྟན་བཅོས་རྩོམ་པ་ལ་འཇུག་པ་ཡོད་པ་ད། དེ་རེད་པ། བཤད་པ་ལ་འཇུག་པ་དེ་དེ་ཡན་ཆད་ཚར་རེད་ད། བཤད་པ་ལ་འཇུག་པ་དེ་ལ་རྩ་བའི་ས་བཅད་གསུམ་ཕྱེ་རེད་པ། མཆོད་པར་བརྗོད་ཅིང་རྩོམ་པར་དམ་བཅའ་བ་དང། ཨ་ནེ་ཧོ་ལ་སོགས་མངོན་པ་དང་མཛོད་བཤད་པ་དང་དགོས་པ་དང་དེ་བཞིན་སྟོན་པས་གསུངས་པར་སྒྲུབ་པ་དེ་ཡན་ཆད་ཚར་རེད་ཤོ་ལོ་ཀ། ཚིགས་བཅད་ཤོ་ལོ་ཀ་ག་ཚོད་ཕྱིན་ཚར། ཤོ་ལོ་ཀ། གཅིག་གཉིས་གསུམ་ཕྱིན་ཚར་རེད། མཆོད་བརྗོད་དང་རྩོམ་པར་དམ་བཅའ་བ་ལ་ཨ་ནི་ཤོ་ལོ་ཀ་གཅིག་བྱས། ཨ་ནི། མངོན་པ་དང་མཛོད་བཤད་པ་ལ་ཤོ་ལོ་ཀ་གཅིག་བྱས། དགོས་པ་དང་དེ་བཞིན་སྟོན་པས་གསུངས་པར་སྒྲུབ་པ་ལ་ཤོ་ལོ་ཀ་གཅིག་བྱས། ཨོ་འདུག་སེ་རེད་ཞེས་གཏམ་དཔེ་ཅི་གང་དྲན་གསོ་བཏང་ཡང་འདི་འདྲ་མ་བྱས་ན་ང་ཚོ་ཡང་དུས་ཚོད་ཕྱི་རབས་དྭངས་གསལ་སྐོར་གྱིས་སུ་མ་རེད་པ།

ཡང་ད་ང་ཚོ་ཆུང་ཆུང་ཆ་ཚང་ལབ་བསྡད་ན་དུས་ཚོད་ད་བར་ལྡང་གི་མ་རེད་པ་གནད་འགག་ཆེ་ཆེ་ད་ཞུས་ཤེས་ན། ད་དེ་ནས་མར་ག་རེ་ཟེར་ན་མངོན་པ་དང་མཛོད་བཤད་ཀྱི་དོན་དེ་ག་རེ་ཟེར་ན་ཟག་མེད་ཤེས་རབ་གཙོ་གྱུར་པའི་ཟག་མེད་ཕུང་པོ་དོན་དམ་དངོས་དེ་རེད། ད་ཟག་མེད་ཤེས་རབ་གཙོ་གྱུར་པའི་ཟག་མེད་ཀྱི་ཕུང་པོ་དེ་ག་རེའི་མཚན་ཉིད་རེད་ཟེར་ན་དོན་དམ་པའི་ལྷན་ཅིག་ཆོས་མངོན་པའི་མཚན་ཉིད་རེད་དེ་གསུངས་ཤེས་རེད་པ། དེ་ཡིན་ཙང་དེ་རེད། ད་སེམས་ལས་བྱེད་སེམས་ལས་བྱེད་ལས་ཤེས་རབ་གཙོ། ད་འདིའི་དོགས་པ་ག་རེ་ཡོང་ཟེར་ན། ཟག་མེད་ཤེས་རབ་གཙོར་གྱུར་པའི་ལབ་བྱས་ན།

དཔྱད་པ་བྱེད་པའི་དག་སྐབས་སུ་ག་རེ་ཟེར་ན་ཤེས་རབ་གཙོ་ཆེ་གི་རེད་དེ་གསུངས་རེད་ད་དེ་མི་འགལ་རེད་འགལ་གི་མ་རེད། ག་རེ་ཟེར་ན་ཡུལ་ལས་རྣམ་པར་འབྱེད་པའི་སྐབས་སུ་ག་རེ་ཤེས་རབ་གཙོ་རེད་སྤྱིར་བཏང་སེམས་སེམས་བྱུང་ནང་ནས་ག་རེ་གཙོ་རེད་སེམས་གཙོ་རེད། དཔེར་ན་སྤྱིར་བཏང་རྒྱལ་པོ་དང་ཡིག་མཁན་གཉིས་ནང་ནས་སྤྱིར་བཏང་རྒྱལ་པོ་གཙོ་རེད་བ། ཡིན་ན་ཡི་གེ་བྲིས་པ་དེའི་ཚེ་ནི་ག་རེ་གཙོ་ཆེ་གི་རེད་ཡིག་མཁན་འདི་གཙོ་ཆེ་གི་རེད་བ། སྤྱིར་བཏང་རྒྱལ་པོ་དང་དམག་དཔོན་གཉིས་ནི་ག་རེ་གཙོ་ཆེ་གི་རེད། རྒྱལ་པོ་གཙོ་ཆེ་གི་རེད་བ་རྒྱལ་པོ་དེ་རྒྱལ་པོ་ཡིན་ཙང་ཡིན་ན་དམག་ལ་ཞུགས་པའི་སྐབས་སུ་རྒྱལ་པོ་དང་དམག་དཔོན་གཉིས་ག་རེ་གཙོ་ཆེ་གི་རེད་དམག་དཔོན་གཙོ་ཆེ་གི་རེད་དེ་ནང་བཞིན་དཔེ་ཞིག་རེད་ད། སྤྱིར་བཏང་རྒྱལ་པོ་དང་ཡིག་མཁན་གཉིས་ནང་ནས་རྒྱལ་པོ་གཙོ་ཆེ་གི་རེད་ཡིན་ན་ཡི་གེ་འབྲི་གནས་སྐབས་སུ་ཡིག་མཁན་གཙོ་ཆེ་གི་རེད་དེའི་ཚེ་ཡིག་མཁན་ཡིག་མཁན་ཁོ་རང་གི་དཔེ་ཅིག་གིས་ད་རྣམ་དཔྱོད་བཏོན་ནས་འདི་ཅིག་ལ་ད་རྒྱལ་པོ་ཡིན་ནའི་འཁོར་ལོ་བ་ཅིག་ཡང་བཏུལ་དགོས་ཡ་ཆགས་གི་རེད་ཟེར་ཏེ་གསུངས་པ་ད། དཔེ་དེ་རེད། སེམས་ལས་བྱེད་ལས་ག་རེ་ཟེར་ན། ཤེས་རབ་གཙོ་བོ་སྤྱིར་བཏང་སེམས་ཟེར་ཡིན་ན་སེམས་གཙོ་བོ་རེད་དེ། ཡུལ་ལ་ཕར་སྤུ་རིས་ཀྱི་བྱ་བ་འབྱེད་པའི་ཆ་ནས་ཨེ་ག་རེ་ཟེར་ན། ཤེས་རབ་གཙོ་བོ་བྱ་བ་བྱས་འདུག་ཟེར་རེད། རྗེས་འབྲང་བཅས་པའི་ཡིན་པ་མེད། ད་རྗེས་འབྲང་བཅས་པའི་ཡིན་པ་ཡོད་མ་རེད། དཔེར་ན། ཤེས་རབ་ཁོ་རང་ག་རེ་ཟེར་ན། དོན་དམ་པའི་ཤེས་རབ་ཁོ་རང་ག་རེ་རེད། རྗེས་འབྲང་མ་རེད། རྗེས་འབྲང་ཟེར་དུས་ངོ་ལ་དེ་དང་མཚུངས་པར་ལྡན་པའམ་དེའི་ཚོགས་པར་གཏོགས་པ་དེ་ལ་རྗེས་འབྲང་ཟེར་གྱི་མ་གཏོགས་རྗེས་འབྲང་དང་དངོས་གཉིས་ཀའི་གཞི་མཐུན་ཆགས་ཐུབ་མ་རེད། ཨོ་དེ་སོང་རེད། རྗེས་འབྲང་བཅས་པའི་ག་རེ་མེད་ཡིན་པ་མེད། དེ་ཅར། ད་འདིར་དོགས་པའི་ཁ་སང་ཉིན་ཡོང་ལས་འདི་མཚུངས་འདུག་ཨ། ཟག་མེད་ཁ་སང་གཟུགས་མེད་ཕུང་པོ་བཞི་པར་མཆིམས་གསུངས་ཀྱང་དེ་ལ་ཟག་མེད་སྡོམ་ལྡན་ཡང་ས་དེས་བསྡུས་མིན་ལ་ཟག་མེད་གང་དུ་སྐྱེས་པའི་གསུངས་པའི་དོན་དེ་ལ་དཔྱད་གསུངས་ད་འདི། ཁ་སང། ད་དཔེ། ད་འདི་ཡིན་པ་དོན་དམ་པའི་ཆོས་མངོན་པ། དཔེ་དེ་དཔེ་ཅིག་གི། མཐོང་ལམ་ཡིན་ན་ནི། བདེ་མེད་དུ་ཡོད་མ་རེད་བ་བདེ་བ་ལས་མེད་དུ་མེད་པ་ཡིན་ཙང་ད་ལམ་ཕྱི་མ་གཉིས་ག་རེ་ཟེར་ན། དོན་དམ་པའི་ཆོས་མངོན་པ་ངོ་བརྒྱུད། ཨང་གཅིག། སྒོམ་ལམ་དང་མི་སློབ་ལམ་གཉིས། ཨང་གཟུགས་མེད་དང་པོ་གསུམ་ལ་བརྟེན་ནས་ག་རེ་རེད་ཕུང་པོ་བཞི་པ་ཅན་རེད་ཕུང་པོ་བཞི་པ་ཅན་ཡིན་ཏེ། ཨང་གཟུགས་མེད་ལ་ག་རེ། ཨང་གཟུགས་ཀྱི་ཕུང་པོ་མེད་པ་ཡིན་ཏེ་ཕུང་པོ་བཞི་པ་ཅན་མ་གཏོགས་ཕུང་པོ་ལྔ་པ་བཞག་མ་སོང། མདོ་སྡེ་དོན་དམ་པའི་ཆོས་མངོན་པ་འདི། ཨང་གཅིག། གཟུགས་ཁམས་ལ་བརྟེན་པས་ན་ད་བསམ་གཏན་ས་དྲུག་འམ་ཡང་ན། གཟུགས་ཁམས་ཀྱི་ད་ཅིག་ཅིག་དངོས་གཞིར་བརྟེན་པས་ནི་ག་རེ་རེད་བསམ་གཏན་དངོས་གཞིར་བརྟེན་པས་ནི་ཕུང་པོ་ལྔ་པ་ཅན་རེད་གཟུགས་མེད་དང་པོ་གསུམ་གྱི་དངོས་གཞིར་བརྟེན་ནི་ག་རེ་རེད་བསམ། ཕུང་པོ་བཞི་པ་ཅན་ད་ཕུང་པོ་བཞི་པ་ཅན་ཡིན་པ་དེ་མཆིམས་རེད་གསུངས་པ་དེ་གསུངས་རེད་ད། ད་གལ་སྲིད་རེད་བ། གཟུགས་མེད་ན་ཕུང་པོ་བཞི་པ་མ་གཏོགས་མེད་པ་གསུངས་རེད་བ་ཕུང་པོ་ལྔ་པ་ཡོད་མ་རེད་གསུངས་རེད་བ། དོན་དམ་པའི་ཆོས་མངོན་པ་དེ་ལ་ག་རེ་རེད། རྗེས་འབྲང་བཅས་ན་ཕུང་པོ་བཞི་པ་མ་གཏོགས་རྗེས་འབྲང་བཅས་ན་ཕུང་པོ་ལྔ་པ་དེ་བཞག་གི་མ་རེད་གསུངས་རེད་གཟུགས་མེད་ལ། དེ་མ་བཞག་པའི་གསུངས་ཀྱང།

ད་འདི་ལ་ཟག་མེད་ཀྱི་སྡོམ་པ་ཡོད་རེད། ཟག་མེད་ཀྱི་སྡོམ་པ་ཡོད་དེ་ཁོ་ག་རེ་ཡིན་པའི་ཕྱིར། འཕགས་པ་ཡིན་པའི་ཕྱིར་ད་ང་ཚོའི་ཡིག་ཆ་ན་འདི་བཀོད་ཟེར་རེད། འདོད་མི་ནུས་ཏེ། འཕགས་པ་ཡིན་པའི་ཕྱིར། འཕགས་པ་ཡིན་ན་ཁོའི་རྒྱུད་ལ་ག་རེ་ཡོད་པས་ཁྱབ་རེད། ཟག་མེད་སྡོམ་པ་ཡོད་པས་ཁྱབ་སོང་རེད། འོ་དེ་ཅི། ཟེར་ན་ད་དེ་ག་དོགས་དཔྱོད་དང། ཟག་མེད་སྡོམ་པ་ལྡན་ཡང་ས་དེས་བསྡུས་མིན་ལ་ཟག་མེད་ཀྱི་སྡོམ་པ་ལྡན་གྱི་རེད། ལྡན་གྱི་རེད་དེ། དེ་འདྲའི་ཟག་མེད་ཀྱི་སྡོམ་པ་དེ་ག་རེ་ཡིན་ས་ཡིས་བསྡུས་པ་མ་རེད།

སྐད་ཅིག་རྒྱུ། དེ་དག་སྡོམ་པ་གསུམ་ག་རེ་ཟེར་ན་འབྱུང་འགྱུར་གྱི་གཟུགས་ཆགས་དེ་རེད། གཟུགས་དེ་ལ་གཉིས་ཡོད་པ། འབྱུང་བའི་རྒྱུ་དང། འབྱུང་འགྱུར་གྱི་གཟུགས། འབྱུང་བའི་གཟུགས་དང། འབྱུང་འགྱུར་གྱི་གཟུགས། ད་འབྱུང་འགྱུར་གྱི་གཟུགས་ཡིན་ཙང། རང་གི་རྒྱུར་གྱུར་པའི་ག་རེ་དགོས་ཀྱི་རེད། འབྱུང་བ་ཞིག་དགོས་ཀྱི་རེད་བ། བྱས་ཙང་ད། ཟག་མེད་ཀྱི་སྡོམ་པ་ལྟ་བུ་དེ། རང་གི་རྒྱུར་གྱུར་པའི་འབྱུང་བ་ཞིག་ཡོད་རེད། ད་ཁོ་གཟུགས། ག་ས། འབྱུང་འགྱུར་གྱི་རྒྱུ་ཡིན་གཟུགས་ཡིན་ཙང། ད་རང་གི་རྒྱུར་གྱུར་པའི་འབྱུང་བ་ཞིག་རང་གི་རྒྱུར་གྱུར་པའི་འབྱུང་བ་དེ། སས་ག་རེ་བསྡུས་པ་རེད་ཟེར་ན་རང་ཉིད་གང་དུ་སྐྱེས་པའི་ས་དེས་བསྡུས་པ་རེད་གསུངས་བཞག་རེད། དེ་ཡིན་ཙང་ད་ལྟ་ག་རེ་དོགས་པ་ཅིག་ཡོད་རེད་ཟེར་ན་ཟག་མེད་ཁ་སང་གཟུགས་གཟུགས་མེད་རྟེན་ཅན་འཕགས་པའི་རྒྱུད་ལ་ཟག་མེད་ཀྱི་སྡོམ་པ་ཡོད་གསུངས་འདུག་ཟག་མེད་ཀྱི་སྡོམ་པ་དེ་ནས་ཟག་མེད་སྡོམ་པ་དེ་ཆོས་ཅན་རང་གི་རྒྱུར་གྱུར་པའི་འབྱུང་བ་དེ་རང་གི་ས་དེས་བསྡུས་པ་ཡིན་པར་ཐལ་ག་རེ་ཡིན་པའི་ཕྱིར། ཟག་མེད་ཡིན་པའི་ཕྱིར་ཁྱབ་སྟེ་མཛོད་གནས་བཞི་པ་ལས་ཟག་མེད་གང་དུ་སྐྱེས་པ་ཡིན། ཁ་སང། ཟག་མེད་གང་དུ་སྐྱེས་པ་ཡི་གསུངས་པའི་དོན་དེ་ལ་དཔྱད་ས་འདི་རེད། ད་དེ་འདྲའི་ཟག་མེད་ཀྱི་གཟུགས་མེད་རྟེན་ཅན་འཕགས་པའི་རྒྱུད་ཀྱི་ཟག་མེད་ཀྱི་སྡོམ་པ་དེ་རང་གི་རྒྱུར་གྱུར་པའི་འབྱུང་བ་དེ། རང་ཉིད་གང་དུ་སྐྱེས་པའི་སས་བསྡུས་ཟེར་ན་རང་ཉིད་གང་དུ་སྐྱེས་པའི་ས་དེ་ག་རེ་ཆགས་ཀྱི་རེད། གཟུགས་ཁམས་གཟུགས་མེད་ཀྱི་ས་ཆགས་སོང། མདོར་ན་གཟུགས་མེད་ཀྱི་སས་བསྡུས་པའི་ག་རེ་ཡོད་ཟེར་དགོས་རེད། འབྱུང་བ་ཡོད་ཟེར་དགོས་ད། འབྱུང་བ་བཞི། ཨོ་དེ་ཡི་དུས་སེམས་ཙམ་གཟུགས་མེད་ས་དེ་བས་འབྱུང་བ་ཡོད་མ་རེད་བ། གཟུགས་མེད། གཟུགས་མེད་ག་རེ་ཡོད་མ་རེད། འབྱུང་བ་ཡོད་མ་རེད་གཟུགས་ཁོ་རང་ཡོད་མ་རེད་བ། ཨོ་དེ་སྐྱེས་སར་སྐྱེ་རྒྱུ་དེ་རེད་ད་ང་ཚོ་སྐྱེ་རྒྱུ་དང་སེམས་གཏང་དུས་གང་ལ། ང་ཚོ་ཕར་ཚུར་སྐྱེ་སྐྱེ་འོང་ན་སྡོམ་ནང་གསུངས་པ་དེ་འདུག་བ། ཟག་མེད་གང་དུ་སྐྱེ་བ་ཡིན་གསུངས་པ་དེ་ཟག་མེད་གང་དུ་སྐྱེ་བ་ཡིན་ཟེར་དོན་དག་ག་རེ་རེད། ཟག་མེད་ཀྱི་སྡོམ་པ་དེ་ཨ་འབྱུང་འགྱུར་གྱི་རྒྱུ་ཡིན་ཙང་འབྱུང་འགྱུར་གྱི་གཟུགས་ཡིན་ཙང་ད་འབྱུང་འགྱུར་རྒྱུ་ཟེར་མ་འདུག་འབྱུང་འགྱུར་གྱི་གཟུགས་ཡིན་ཙང། འབྱུང་འགྱུར་གྱི་གཟུགས་ཡིན་པ་ལ་རང་གི་རྒྱུར་གྱུར་ག་རེ་ཡོད་པས་ཁྱབ་རེད་འབྱུང་བ་ཡོད་པས་ཁྱབ་རེད་རང་གི་རྒྱུར་གྱུར་པའི་འབྱུང་བ་ཡོད་ན་རང་གི་རྒྱུར་གྱུར་པའི་འབྱུང་བ་དེ་ཁམས་གང་གིས་བསྡུས་པ་ཟེར་ན། ཟག་མེད་རང་ཉིད་ཁམས་གང་དུ་བསྡུས་པ། དེ་ཨ་ནི་ཁམས་དེས་བསྡུས་པ་རེད་ས་དེས་བསྡུས་པ་རེད་སོང་བ་རེད་ད་བྱས་ན་གཟུགས་མེད་རྟེན་ཅན་གང་ཟག་རྒྱུད་ཀྱི་འཕགས་པའི་རྒྱུད་ཀྱི་ཟག་མེད་ཀྱི་སྡོམ་པ་དེ་ཆོས་ཅན་རང་གི་རྒྱུར་གྱུར་པའི་འབྱུང་བ་དེ་གཟུགས་མེད་ཀྱིས་བསྡུས་པ་ཡིན་པར་ཐལ་རང་ཉིད་གང་དུ་སྐྱེ་བའི་ས་དེ་ག་རེ་ཡིན་པའི་ཕྱིར་གཟུགས་མེད་ཀྱི་ས་ཡིན་པའི་ཕྱིར།

སོ་ཐར་སྡོམ་པ་ད་ཁོ་ཡིན། ད་ཁོ་ལ་སྤོང་བདུན་ཡོད་པའི་ཆ་ནས་སོ་ཐར་སྡོམ་པ་ཆགས་ཀྱི་མ་རེད་པས་གཙོ་བོ་ཡིན་དགོས་རེད་བ། སོ་ཐར་སྡོམ་པ་དེ་ག་རེ་རེད་སྤོང་བདུན་རེད་བ་སྤོང་བ་བདུན་འཁོར་བཅས། ལུས་ངག་གི་སྤོང་བ་བདུན་སྤོང་བའི་ཆ་ནས་ག་རེ་རེད་སོ་ཐར་གྱི་སྡོམ་པ་ཟེར་གྱི་རེད་བ། ད། ཟག་མེད་ཀྱི་སྡོམ་པ་ལ་སྤོང་བདུན་ཡོད་རེད་ཡིན་ནའི་ཟག་མེད་ཀྱི་སྡོམ་པ་དང་སོ་ཐར་སྡོམ་པ་གཉིས་ག་རེ་ཟེར་ན། ཨ་ནི་གཅིག་གི། གཅིག་པུ་ཆགས་ཀྱི་མ་རེད་ཁོ་གཉིས་འགལ་བ་རེད་ག་རེ་ཟེར་ན།

སེམས་ཀྱི་རྗེས་འབྲང་ཡིན་ན་ག་རེ་རེད། སེམས་ཡོད་མེད་ཀྱི་རྗེས་སུ་འགྲོ་ཐག་གཅོད་པ། རྟེན་གང་ཟག་གི་དེའི་རྒྱུད་ལ་སེམས། ག་རེ་ཟེར་ཁོ་ཁོ་རང་ཡོད་ན་སེམས་ཡོད་ལ། སེམས་མེད་ན་ཁོ་ལྡོག་ཐུབ་ཀྱི་ཅིག། སེམས་ཡོད་ན་ཡིན་གཅིག་མིན་གཅིག་ཟག་མེད་སོ་ཐར་དང་ཟག་མེད་ཀྱི་ག་རེ་ཟེར་སྡོམ་པ་ཡོད་དགོས་ཨ་ཡོད་མ་རེད་པ་གལ་སྲིད་སེམས་ལྡོག་ན་ཁོ་ཡང་ལྡོག་དགོས་ཀྱི་ཅིག་ཁོ་ཡོད་ན་ག་རེ་རེད་སེམས་ཡང་ཡོད་དགོས་ཨ་འདི་རེད། སོ་ཐག་རྡུང་པ། སེམས་ཡོད་མེད་ཀྱི་རྗེས་སུ་འགྲོ་ལྡོག་བྱེད་མ་རེད་སེམས་མེད་ནའི་སོ་ཐར་སྡོམ་པ་རྒྱུད་ལྡན་གང་ཟག་བཞག་གི་འདུག་ཨ་ག་རེ་ཟེར་ང་ལ་འགའ་ཤ་ཡེ། འཕགས་པ་འགོག་སྙོམས་པ། འཕགས་པ་འགོག་སྙོམས་པ་བཞག་འདུག་བ་ད་ཕྱིར་མི་འོང་ལུས་མངོན་བྱེད་ལྟ་བུ་འཕགས་པ་ཆགས་ཏེ་འགོག་སྙོམས་པ། ད་དུ་བྱེ་བྲག་སྨྲ་བའི་ལུགས་གཞིར་བཞག་ད་ད། བྱེ་བྲག་སྨྲ་བའི་ལུགས་གཞིར་བཞག་བྱས་འགོག་སྙོམས་པའི་རྒྱུད་ལ་ག་རེ་ཡོད་མ་རེད། སེམས་ཡོད་མ་རེད་སེམས་མེད་ཀྱི་གནས་སྐབས་ལྔ་ཟེར་དུས་ལྔ་ཅིག་སེམས་ཙམ་པས་ཁས་ལེན་གྱི་འདུག་བ། རེད་པ། གང་ཟེར་ན་སྙོམས་འཇུག་གཉིས་དེ་ག་རེ་སེམས་མེད་ཀྱི་གནས་སྐབས་བཞག་འགྲོ་འགོག་པའི་སྙོམས་འཇུག་དང་འདུ་ཤེས་མེད་པའི་སྙོམས་འཇུག་ལ་གནས་པའི་གང་ཟག་དེ་སེམས་མེད་ཀྱི་གནས་སྐབས་བཞག་དེ་རེད། ཨོ་དེ་འདྲ་ཅིག་རེད། ཨ་དེ་རེད། འགལ་མེད་འདས། ད་ཚིག་རྐང་འདི་ལ། སོ་ཐར་གྱི་སྡོམ་པ་དང་ཟག་མེད་སྡོམ་པ་ཞིག་གསལ་བྱུང་གི་འདུག་ད། དེ་ནི་སེམས་ཀྱི་རྗེས་འབྲང་མིན། དེ་ནི་སེམས་ཀྱི་རྗེས་འབྲང་མིན། དེ་ནི། སེམས་རྗེས། འབྲང་མིན་ཅི་རིགས་སུ་ཡ་དེ་བྱས། ད། འདི་ཡིན་ཅེས་ཅིག་རེད་བ། ད་ཐོབ་བྱེད་ཚོགས་ལམ་ལམ་མངོན་པ། མཐོང་ལམ་རྒྱུ་ཡི། ག་རེ་ཟེར། མཐོང་ལམ་རྒྱུ་ཡི་ཐོས་བསམ་སྒོམ། གསུངས་པ་ཤིང་རྟའི་ཡི་གེ་ནོར། ད་འདི། འདིར་བརྡར་བཏགས་པའི་ཆོས་མངོན་པ་དེ་བྱུང་བ་ལ་བརྡར་བཏགས་པའི་ཆོས་མངོན་པ་དེ་ག་རེ་ཟེར་ན། དོན་དམ་པའི་ཆོས་མངོན་པ་ཐོབ་བྱེད་ཀྱི་ཐབས་སུ་གྱུར་པའི་ཚོགས་སྦྱོར་གཉིས་དེ་རེད་པ། ད་ཚོགས་སྦྱོར་གཉིས་ཟེར་དུས་ཀ་ལུགས་འདི་ལ་ག་རེ་ཚོགས་ལམ་དང་སྦྱོར་ལམ་ནི་ག་རེ་ཡིན་པས་ཁྱབ་རེད་ཟག་བཅས་ཡིན་པས་ཁྱབ་རེད་བ། བྱས་ན། ད། ཐོབ་བྱེད་ཚོགས་ལམ་ཚོགས་སྦྱོར་གཉིས་ག་རེ་ལམ་མངོན་པ་རེད། ད་འདིར་མཐོང་ལམ་རྒྱུ་ཡི་ཐོས་བསམ་སྒོམ་གསུངས་པ་ཤིང་རྟའི་ཡི་གེ་ནོར་ད་འདི་ཀུན་མཁྱེན་ཡིག་ཆ་ནང་ཡོད་རེད། མཛོད་ཡིག་ཆ་ནང། ད་ག་ཅིག། དོན་དམ་པའི་ཆོས་མངོན་པ་ཐོབ་བྱེད་ཀྱི་ཐབས་ཡིན་ན། ད་ལྟ་བའི་ཆོས་དངོས་སྨྲ་བས་ཁྱབ་ཟེར་ན། མཐོང་ལམ་གྱི་ངོར་འོན་འགྱུར་བའི་ཐོས་བསམ་སྒོ་གསུམ་གྱི་ཤེས་རབ་ཆོས་ཅན་རྩོད་སྤོང་སྐབས་དེ་རེད། ག་ཟེར་ན། དོན་དམ་པའི་ཆོས་མངོན་པ་ཐོབ་བྱེད་ཀྱི་ཐབས་ཡིན་ན། ག་རེ་ཡིན་པས་ཁྱབ་ཟེར་ན། བརྡར་བཏགས་པའི་ཆོས་མངོན་པས་ཁྱབ་ཟེར་ན། མཐོང་ལམ་གྱི་ངོ་བོར་གྱུར་པའི། ཐོས་བསམ་སྒོམ་གསུམ་གྱི་ཤེས་རབ་ཆོས་ཅན། དེར་ཐལ་དེའི་ཕྱིར་ལབ་རེད། ད་ག་རེ་ཡིན་པ་དང། བརྡར་བཏགས་པའི་ཆོས་མངོན་པ་ཡིན་པ་དང། དོན་དམ་པའི་ཆོས་མངོན་པ་ཐོབ་བྱེད་ཐབས་ཡིན་པ་འདི་ཆོས་ཅན་འདི་ལེན་བཞག་རེད། ད་ཆོས་ཅན་འདི་ལེན་པ་དེ་ཤིང་རྟའི་ཡི་གེ་ནོར་བ་རེད། ག་ཟེར་ན། ནོར་སྟངས་ག་རེ་ཟེར་ད་ཤིང་རྟའི་ཡི་གེ་ནོར་ཟེར་ད་ཀུན་མཁྱེན་ཡིག་ཆ་ནང་དེ་བཀོད་བཞག་རེད་ནས་ཀུན་མཁྱེན་ཡིག་ཆ་དེ་ཁུངས་གཏུགས་ས་རེད་དེ་ཆོས་མངོན་ཤིང་རྟ་འདྲེན་པའི་མཛོད་དེ་རེད་དེ་དཔེ་ཆའི་རྒྱལ་བ་ལྔ་པ་ཆེན་པོའི་ཡིག་ཆ་མཛོད་དེ་མཛོད་ཀྱི་ཡིག་ཆ་ཡིན་པས་ཆོས་མངོན་ཤིང་རྟ་འདྲེན་པའི་ཡིག་ཆ་གཞུང་དེ་རེད་དེ་ནང་ལ་ག་རེ་ཟེར་ན་མཐོང་ལམ་ངོ་བོར་གྱུར་ག་ལེ་ལེ་ཞེས་རེད་ཐོས་བསམ་སྒོམ་གསུམ་ཤེས་རབ་ཆོས་ཅན་ལབ་བཞག་རེད། ད་ལྟ་དེ་ཡི་གེ་ནོར་བ་རེད། ད་ཆོས་མངོན་ཤིང་རྟ་འདྲེན་པའི་ཡིག་ཆ་དེ་ནོར་བ་ཙམ་དུ་མ་ཟད་ཀུན་མཁྱེན་ཡིག་ཆ་དེ་ནོར་རེད་ད། ནོར་སྟངས་ག་རེ་ཟེར་ན།

མཐོང་ལམ་ངོ་བོར་གྱུར་པའི་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་ཆོས་ཅན་ཞེས་གསུངས་པའི་ཕྱིར་ན་ཁྱབ་པ་མ་རེད་དེ་ཡི་གེ་ནོར་བ་རེད། ད་མདོ་དོན་གར་ལས། མཐོང་ལམ་གྱི་ངོ་བོར་གྱུར་པའི་ག་རེ་ཆོས་ཅན་ལབ་རེད། ཨ་ནི་སྒོམ་བྱུང་གི་ཤེས་རབ་ཆོས་ཅན་སེམས་དང་བརྡ་ཡོད་བ་རེད། མཐོང་ལམ་ངོ་བོར་གྱུར་པའི་སྒོམ་བྱུང་གི་ཤེས་རབ་ཆོས་ཅན་ག་རེ་ཡིན་པ་དང་བརྡར་བཏགས་པའི་ཆོས་མངོན་པ་ཡིན་པ་དང་དོན་དམ་པའི་ཆོས་མངོན་པ་ཐོབ་བྱེད་ཐབས་ཡིན་པའི་ཕྱིར་ཡིན་པ་དང་རང་འབྲས་དོན་དམ་པ་ཐོབ་བྱེད་ཐབས་རྒྱུ་ཡིན་པ་དང་རང་གི་འབྲས་བུར་གྱུར་པའི་སྒོམ་ལམ་གྱི་ངོ་བོར་གྱུར་པའི་དོན་དམ་པའི་ཆོས་མངོན་པ་ཐོབ་བྱེད་ཐབས་ཡིན་པའི་ཕྱིར་ཟེར་ན་ད་ལྟ་བདེ་གི་རེད་གསུངས་པ་རེད་དེ།

ད་དེའི་རྗེས་ཕྱིན་ཚར་སོང། ད་དེ་ནས་མར་ཡང། སྡེ་བདུན་ཞིང་དང་རེད། སྡེ་བདུན་དོན་ཀུན་མ་འདུས་ཀྱང་གཅེས་གཅེས་འདུས་ཕྱིར་དེ་ཡི་མཛོད་ད་མཛོད་མཛོད་ཟེར་དུ་བ། དེའི་རྗེས་ཆོས་མངོན་པ་ཟེར་ཚར་ད་རེད། ད་སྡེ་བདུན་དེ་ནས་མར་ག་རེ་ཟེར་ན། མཛོད་ཀྱི་དོན་དེ་རེད་ད་མཛོད་ཀྱི་དོན་གང་ན་ཕྱིན་ཚར་ཡིན་པ་ད་དེ་རེད། སྡེ་བདུན་དོན་ཀུན་མ་འདུས་ཀྱང་གཅེས་གཅེས་འདུས་ཕྱིར་དེ་ཡི་མཛོད་ཡང་ན་སྡེ་བདུན་དོན་འབྱུང་གནས་ཡིན་ཕྱིར་དེ་ལ་མཛོད་ཅེས་བྱ་གསུངས་མཛོད་སྔ་མ་གཅིག་དང་ཕྱི་མ་གཅིག་སྔ་མ་ཡི་ག་རེ་ཟེར་ན། སྡེ་བདུན་གྱི་དོན་ཀུན་མངོན་པ་མཛོད་དེ་ལ་འདུས་པ་མ་ཡིན་ནའང་གཅེས་གཅེས་རྣམས་འདུས་པ་ཟེར་ན་དེ་ལ་མཛོད་ལབ་རེད། ཡང་ན་སྡེ་བདུན་དེ་ག་རེ་ཟེར་ན། མཛོད་རྩ་བ་དེ་འབྱུང་གནས་རེད། ཨོ་རྩ་བ་འབྱུང་ས་དེ་ཡིན་པའི་རྒྱུ་མཚན་གྱིས་དེ་ལ་མཛོད་ཞེས་ལབ་རེད་དཔེར་ན་རལ་གྲི། གང་ལ་ཞུགས་པའི་ཤུབས་དེ་ལ་རལ་གྲི་ཤུབས་དང། རལ་གྲི་ག་ཟེར་ན། གང་ལ་གནས་པའི་ཤུབས་དེ་ལ་རལ་གྲི་ཤུབས་དང་རལ་གྲི་གང་ནས་ཕྱུང་ཤུབས་དེ་ལ་རལ་གྲི་ཤུབས་གཉིས་ཟེར་གྱི་འདུག་ཨོ་རྩལ་འཛིན་ཡིན་ཕྱིར་དེ་ལ་མཛོད་ཅེས་བྱ་ཟེར་འདི་ཁ་སང་བྱིན་མཛོད་ན་གསལ་པོ་ལས་སོ་མི་གསལ་ས་ལབ་ཡག་མི་འདུག་ད་འགྲོ་བ་དྲང་ཕྱིར་སྡེ་བདུན་ནི་སྟོན་པས་གསུངས་ཞེས་གྲགས་ཀྱང་ཤེས་བྱ་ཡི་རྩོམ་པ་ཁོ་ན་ལ་བྱས་ན་ལྟ་བ་འདྲེས་མར་འགྱུར་གསུངས་དང། ད་འགྲོ་བ་དྲང་བའི་ཕྱིར་སྡེ་བདུན་ནི་སྟོན་པས་གསུངས་ཞེས་གྲགས་ཀྱང་ཤེས།

ད་ཡེ་ཤེས་ལ་འཇུག་ཟེར་དུས་གང་ལ། དང་པོ་དེ། མངོན་པ་སྡེ་བདུན་དང་པོ་དེ་ག་རེད། ཡེ་ཤེས་ལ་འཇུག་པ་ད་འདི་རེད་བ་ད། ཡེ་ཤེས་ལ་འཇུག་ཀ་ཏྱ་ཡ་རེད། ཡེ་ཤེས་ལ་འཇུག་པའི་ད་དེ་དེ། དགྲ་བཅོམ་པ་ཀ་ཏྱ་ཡ་ནས་མཛད་པ་དེ་རེད། ད་འདི་ག་རེད་ཟེར་ན། མངོན་པ་སྡེ་བདུན་ནང་གི་གཙོ་བོ་དེ་རེད། གཙོ་བོ་དེ་ཡེ་ཤེས་ལ་འཇུག་ད་འདིར་དེ་བཞིན་དང་པོ་དེ་དེ་གཙོ་བོ་རེད་གསུང་དགོས་ས་རེད། དེ་དག་སྣང་མུན་དེ་དག་ནམ་མཁའ་སྣང་མུན་སོགས་བཤད་ཀྱང་ད་དེ་དག་ཟེར་དུས་ང་རང་ད་ཅི་མངོན་པ་སྡེ་བདུན་པོ་ད་འགྲོ་དུས་ན་ག་ཟེར་ན་ཡེ་ཤེས་ལ་འཇུག་པ་གཙོ་བོར་གྱུར་པའི་མངོན་པ་སྡེ་བདུན་པོ་ནང་ག་རེ་གསུངས་བཞག་རེད། ནམ་མཁའ་སྣང་མུན་གྱི་བདག་ཉིད་ཡིན་པ་ཤེས་ཤེས་ནམ་མཁའ་སྣང་བའི་བདག་ཉིད་ཟེར་ན་ཁྱོད་ཚོ་ཧ་གོ་གི་འདུག་པ་ད་འོག་སླེབས་ཀྱི་རེད། སྣང་དང་མུན་པ་དག་ཡིན་ལོ་ཟེར་ད་འོག་ལ་ཁམས་དྲུག་ཅུ་རེ་བཞི་མར་ཕྱེ་ཡིན་དུས་གང་ལ། ནམ་མཁའི་ངོ་བོ་གཞག་ཡིན་དུས་གང་ལ་བྱེ་བྲག་སྨྲ་བས་ད་བྱེ་བྲག་སྨྲ་བ་ཟེར་ནས་མི་འདུག་གཙོ་བོ་ར་དེ་ག་ཅི་ཉེ་བ་ག་ཚང་འདིར་བ། ག་ཞིག་བྱེ་བྲག་སྨྲ་བའི། ནམ་མཁའི་ངོ་བོ་དེ་ག་ས་སྣང་མུན་གྱི་བདག་ཉིད་ཅན་རེད། ད་འདུག་སྟེ་ན་དཔེར་ན་བུ་ག་ནམ་མཁའི་ཁམས་ཞེས་བྱ་འདུག་ཨང། ནམ་མཁའི་ཁམས་དང་ནམ་མཁའ་གཉིས་ལ་ཁྱད་པར་ཆེ་རེད། དེ་མ་ཏང། ནམ་མཁའི་ཁམས་དང་ནམ་མཁའ་གཉིས་གཅིག་ཟེར་བ་ཁོ་ཚོས། བྱེ་བྲག་སྨྲ་བའི། མདོ་སྡེ་པས་ནམ་མཁའི་ཁམས་དང་ནམ་མཁའ་གཉིས་ཁག་ཁག་རེད། དེ་རེད། ད་ནང། དེ་བ། པེ་པེ་ཆེ། དཔེར་ན་བུམ་པའི་སྟངས་འདིར་བ། བུམ་པའི་ནམ་མཁའ་ཡོད་ན་བུམ་པའི་ནམ་མཁའ་དེ་སྣང་བ་དང་མུན་པའི་བདག་ཉིད་ཅན་རེད། ཁོ་འདུས་བྱས་རེད་ཟེར་དགོས་རེད་ཟེར་སྣང་བ་དང་མུན་པའི་བདག་ཉིད་ཅན། ནམ་མཁའི་རེད་བ། བྱས་ཙང་ད་དེ་ཡིན་ཙང་ད་ནམ་མཁའ་ལ་ག་རེ་ཟེར་སྣང་མུན་གྱི་བདག་ཉིད་ཅན་བཞག་མ་རེད་བ། ནམ་མཁའ་ཡོད་ན་ག་རེ་རྟག་པས་ཁྱབ་རེད་མདོ་སྡེ་པ་དང་ད་མཛོད་ཡིན་ན་ནམ་མཁའ་དེ་ག་རེ་ཟེར་ན་འདུས་མ་བྱས་ཁོ་ན་མ་གཏོགས་དེ་ལ་སྣང་མུན་གྱི་བདག་ཉིད་བཞག་རྒྱུ་མ་རེད་བ། ད་དེ་ནི་འགྲོ་དོན་ང་ཚོ་གཅིག་བུམ་པའི་གཅིག་ནམ་མཁའ་དང་བུམ་པའི་ནང་སྟངས་ཡོད་དུས་མ་ལ། བུམ་པ་ཁོ་རང་ནག་ཁུང་ན་ཡོད་པའི་སྐབས་སུ་བུམ་པའི་ནམ་མཁའ་དེ་ག་རེ་རེད། མུན་པའི་བདག་ཉིད་ཅན། བུམ་པ་སྟོང་པ་འདི་ག་རེ་ཟེར་ན་གནའ་བོའི། ཅིག། ཅིག་གི། སྐབས་སུ་ཡོད་དུས་གང་ལ་བུམ་པའི་ནང་གི་ག་རེ་ཟེར་ན་ནམ་མཁའ་འདི་ག་རེ་ཟེར་ན་སྣང་བའི་བདག་ཉིད་ཅན་དེ་འདྲའི་ཅིག་ལ་ག་རེ་རེད་ནམ་མཁའི་ཁམས་འདུག་ཟེར་གྱི་རེད་དེ་ཡིན་ཙང་ག་རེ་རེད། བྱེ་བྲག། བྱེ་བྲག་སྨྲ་བ་རང་ལུགས་ཟེར་གྱི་རེད་མཛོད་རང་ལུགས་ལ་ག་རེ་ཟེར་ན་ནམ་མཁའ་སྣང་མུན་གྱི་བདག་ཉིད་ཡིན་པ་ཁས་ལེན་དགོས་པ་མ་རེད་པ། ད་ཡིན་ནའི།

དེ་མངོན་པ་སྡེ་བདུན་ལ་མ་རངས་པའི་ཚིག་བརྗོད་དགོས་བ་མ་རེད། མངོན་པ་སྡེ་བདུན་གྱི་བརྗོད་བྱ་ལ་ཡང་མ་རངས་པའི་ཚིག་བརྗོད་དགོས་བ་མ་རེད། ག་པར་བརྗོད་དགོས་བ་ཟེར་ན་མངོན་པ་སྡེ་བདུན་པོ་དེ་བཅོམ་ལྡན་འདས་ཀྱི་གསུང་དངོས་ཡིན་པ་ལ་མ་རངས་པའི་ཚིག་བརྗོད་རེད། མངོན་པ་སྡེ་བདུན་དངོས་པོ་བཅོམ་ལྡན་འདས་ཀྱི་གསུང་མ་རེད། ཞེས་ན་ད་མ་རངས་པའི་བརྗོད་ཚིག་དེ་ལ་ད་དེ་མི་འདྲ་བ་ཡོང་གི་འདུག་བཤད་ཀྱང་རྒྱལ་མོའི་མདོ་དུས་ལ་མ་རངས་པ་ནི་ལོ་ཞེས་པ

དག་ན་བཞིན། སློབ་དཔོན་རང་ལུགས་ཀྱིས་ག་རེ་ཁས་མི་ལེན་ཟེར་བ་རེད། མངོན་པ་སྡེ་བདུན་ཁས་མི་ལེན་ཟེར། གལ་སྲིད་མངོན་པ་སྡེ་བདུན་གྱི་བརྗོད་བྱ་ལ་མ་རངས་པའི་ཚུལ་ལགས་འདུག། མངོན་པ་སྡེ་བདུན་གྱི་བརྗོད་བྱ་འདི་འཐད་ཀྱི་མི་འདུག་ཟེར་ན་མངོན་པ་སྡེ་བདུན་འཐད་ཀྱི་མི་འདུག་ཟེར་བ་རེད་ད། དེ་བྱས། འོན་ཀྱང་དོན་འགའ་དེ་སྐབས་འགྱུར། ད་དེ་ཡིན་ཞེས་གསུངས་ཟེར། ད་དོན་དེ་རང་ལུགས་ཀྱི་མ་རངས་པའི་བརྗོད་བྱ་དེ་ག་པར་བརྗོད་རེད། མངོན་པ་སྡེ་བདུན་པོ་བཅོམ་ལྡན་འདས་ཀྱི་གསུང་ཡིན་པ་ཞེས་པ་དེ་ལ་མ་རངས་པའི་ཚིག་བརྗོད་རེད། མངོན་པ་སྡེ་བདུན་ལ་མ་རངས་པའི་ཚིག་བརྗོད་པ་མ་རེད། མངོན་པ་སྡེ་བདུན་གྱི་བརྗོད་བྱ་ལ་མ་རངས་པའི་ཚིག་མི་བརྗོད་དེ། བརྗོད་བྱ་ལ་མ་རངས་པའི་ཚིག་བརྗོད་ན་མངོན་པ་སྡེ་བདུན་ལའང་མ་རངས་པའི་ཚིག་བསྟན་ན་མངོན་པ་སྡེ་བདུན་ཁས་མི་ལེན་པ་ཅིག་ཆགས་འགྲོ་དགོས་པ་འདི་སྐད། ཁས་ལེན་མི་མཐུན་མང་པོ་འདུག་ཟེར། གུ་ན་རིན་ཆེན་གསུང་འདུག་ཁས་ལེན་མི་མཐུན་མང་མོད་ཀྱང། སྐབས་དེའི་སློབ་དཔོན་བྱེ་སྨྲ་ཡིན་གསུངས་ཟེར། ཁས་ལེན་མི་མཐུན་མང་པོ་འདུག། ཡིན་ན་སྐབས་དེའི་སློབ་དཔོན་ག་རེ་རེད་བྱེ་བྲག་སྨྲ་བ་རེད། སྡེ་བདུན་བྱེད་པོ་དགྲ་བཅོམ་ཡང་མིན་པར་དཔེ་སྟོན་ཁ་ཅིག་འདོད། ད་བྱེ་བྲག་སྨྲ་བ་ཆ་ཚང་གིས། སྡེ་བདུན་པོ་འདི་བཅོམ་ལྡན་འདས་གསུང་དངོས་རེད་གསུང་དངོས་རེད་ཟེར་མ་རེད་པ། ག་ས། སྡེ་བདུན་བྱེད་པོ་དགྲ་བཅོམ་ཡང་མིན་པར་དཔེ་སྟོན་ཁ་ཅིག་འདོད་ཟེར་དཔེ་སྟོན་པ་ཁ་ཅིག་གིས་སྡེ་བདུན་གྱི་བྱེད་པ་པོ་དེ་དགྲ་བཅོམ་པ་ཞིག་དགོས་རེད་ད་རིག་གི་དེ་ཚིག་ར་ས་བྱོན་བཅོམ་ལྡན་འདས་ཤིག་དགོས་རེད་བ་དེ་དགྲ་བཅོམ་པ་མ་ཡིན་པ་ད་དཔེ་སྟོན་ཁ་ཅིག་གིས་ག་རེ་ཟེར་ན་དཔེ་སྟོན་ཟེར་ན་མདོ་སྡེ་པ་ད་མདོ་སྡེ་པ་ཆ་ཚང་ག་རེ་ཟེར་ན་མངོན་པ་སྡེ་བདུན་པོ་དེ་ཨ་ཅིག་གིས་དགྲ་བཅོམ་པས་བྱས་ཟེར་གྱི་མ་རེད། དེས་ན་དཔེ་སྟོན་ཁ་ཅིག་ག་རེ་ཟེར་ན་མདོ་སྡེ་པའི་ཁ་ཅིག་དཔེ་སྟོན་ཟེར་ནི་ག་རེ་མདོ་སྡེ་པའི་མིང་རྣམ་གྲངས་ཡིན་པ། མདོ་སྡེ་པའི་ཁ་ཅིག་ག་རེ་ཟེར་ན་མངོན་པ་སྡེ་བདུན་པོ་དེ་ན་བཅོམ་ལྡན་འདས་གསུང་རེ་ཟིན་ཡིན་དགོས་ཟེར་མདོ་སྡེ་པའི་ནང་གསེས་ལ་དེ་ཡིན་དགོས་ཟེར། རེད་ད་དེ་ཅི་ད་ཁ་སང་ང་ཚོ་འདི་ཁ་བསྡུར་ལ། ད་འདི་ཁ་བསྡུར་དོགས་གཞི་འདི་ཡོང་གི་འདུག་ག་རེ་ཟེར་ན། ད་གང་གི་དོགས་གཞི་དེ་ལོགས་སུ་ཞིག་ཞུ་རྒྱུ་དཔེར་ན། དེ་འདྲའི་མ་རངས་པའི་ཚིག་བརྗོད་པ་དེ་ག་པར་མ་བརྗོད་པ་རེད་ཟེར་ན།

འདྲིར་བ། ནམ་མཁའ་སྣང་མུན་གྱི་བདག་ཉིད་ཡིན་པ་ནི་མངོན་པ་སྡེ་བདུན་པོ་རང་བརྗོད་བྱ་རེད་བ་དེ་གསུངས་སོ། དེ་དག་ནམ་མཁའ་སྣང་མུན་སོགས་བཤད་ཀྱང་གསུངས་རེད་བ། ད་བརྗོད་བྱ་ལ་མ་རངས་པའི་ཚིག་ཡིན་པ་དང་ནམ་མཁའ་སྣང་མུན་གྱི་བདག་ཉིད་ལ་མ་རངས་པའི་ཚིག་ཡིན། ཡིན་པ་དང། འོ་དེ་གཅིག་ལ་བ་ལོ་ར་སྣང་དང་མུན་པ་དག་ཡིན་ལོ་ཟེར་གཅིག་རེད། ད་ག་ནང་བཞིན་མངོན་པ་སྡེ་བདུན་གྱི་བརྗོད་བྱ་ལ་མ་རངས་པའི་ཚིག་བརྗོད་པ་ཡིན་པ་དང། འདུས་མ་བྱས་ལ་ཨ་ནི་གཅིག། འདུས་མ་བྱས་རྫས་གྲུབ་གསུམ་དུ་ཨ་ནི་གཅིག། ཞེས་པ་འདི་ལ་ཡང་མ་རངས་པའི་ཚིག་བརྗོད་ནས་བྲིས་པའི་ཕྱིར་ཡིན་པ་དང་དེ་འདྲ་བ་ག་ཚང། མཛོད་རང་ལུགས་རེ་ད་ག་ནང་བཞིན་སློབ་དཔོན་རང་ལུགས་མི་འཐད་པའི་ཕྱིར། ད་རྟོག་དཔྱོད་ཅིག་བྱས་ཡོང་དགོས་ཟེར། རེད་དུ་གཅིག་ཏུ་ཡང་འདི་ལྟ་སྟེ་ཁྱེད་རང་ཚོ་རྗེས་ལ་བར་དུ་རྟོག་དཔྱོད་བྱེད་དེ་ལྟ་བ། ཡང་དུ་ཟེར། ད་དེ་ཡན་ཆད་ག་ཟེར་ན།

འགྲོ་འདུག་ཡང། བྱང་ཆུང་བྱང་སང་ཇི་ཡིན་ལན་འདི་རུ་མི་འདུག་ཨང། ཏིས། དོག་པོ་ཆེ་ཟེར་ཟེར་བྱེད་བཞིན་འགྲིག་རེད་བ། ད་ཁ་སང་དེ་འདྲ་གསུངས་སོང། ཨ་ནི། དེ་ཐོབ་བྱ་ཕྱིར་གང་དང་བསྟན་བཅོས་གང་ཟེར་དུས་ཨང་ལ། དོན་དམ་པའོ། ཁ་སང་དོན་དམ་པའི་ཆོས་མངོན་པ་ཐོབ་བྱེད་ཀྱི་ཐབས་སུ་གྱུར་པའི་ཨ་ནི་ཁ་སང་སྐྱེས་ཐོབ་ཀྱི་ཤེས་རབ་ད་ག་ནང་བཞིན་ཐོས། ཐོས་པས་ཁ་སང་ཐོས་བྱུང་གི་ཤེས་རབ་བསམ་བྱུང་སྒོམ་བྱུང་གི་ཤེས་རབ་ཟེར་གསུངས་སོང་བ་དེ་ནས་མར་ཡོང་ནས་ད་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་འདི། ཡིད་ཤེས་ཁོ་ནའི་འཁོར་ལ་ཡོད་རེད་མ་གཏོགས་དབང་ཤེས་འཁོར་ལ་ཡོང་གི་མ་རེད། ཟེར་བ། མ་ཡོང་པའི་རྒྱུ་མཚན་ག་ཟེར་ན། དེ་འདྲའི་ཐོས་བསམ་སྒོམ་གསུམ་ཤེས་རབ་དེ་ག་རེ་རེད་སྦྱོར་བྱུང་རེད། དབང་ཤེས་ལ་ག་རེ་རེད། དེ་ལྟར་མ་ཡིན་པའི་ཕྱིར་གསུངས་སོ། ད་འདི་ཁྱེད་རང་ཚོས་གོ་བ་རྒྱབ་ད། དང་པོ་གོ་བ་རྒྱབ་ན་ག་རེ་ཟེར་ན་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་དེ། ཨང་གཅིག་ཡིད་ཤེས་ཁོ་ནའི་འཁོར་དུ་ཡོང་གི་རེད་མ་གཏོགས་དབང་ཤེས་འཁོར་ལ་ཡོང་གི་མ་རེད།

དེ་ལ་གྲུབ་མཐའ་གོང་མའི་ལུགས་ལ་མངོན་ཤེས་ནི་དབང་ཤེས་མ་ཡིན་པས་ཁྱབ་རེ་བ། མངོན་ཤེས་དེ་ཡིད་ཤེས་ལས་མ་གཏོགས་དབང་ཤེས་ལ་ཡོད་བ་མ་རེ་བ། ཅེས་དང། དང། དེའི་ད་ལྟ། གྲུབ་མཐའ་གོང་མའི་ལུགས་བྱས་ན་ད་ལྟ་ང་ཚོ་འདིའི་བ་སྤྱན་ལྔ་མངོན་ཤེས་སྐབས་སུ་ཡོད་རེ་བ། སྤྱན་ལྔ་མངོན་ཤེས་དེ་ལྷ་ཡི་མིག་མངོན་ཤེས་ཟེར་ཡག་དེ། མིག་ཤེས་ངོ་བོར་གྱུར་པའི་མངོན་ཤེས་བཞག་དགོས་པ་མ་རེ་བ། ལྷ། ལྷའི་མིག་བདག་རྐྱེན་ཁྱད་པར་བ་ཅན་གྱིས། བདག་རྐྱེན་ཁྱད་པར་བ་ཅན་ལྷའི་མིག། མིག་གི་དབང་པོ་ཞིག་འབྱོར་དང་དེ་ལ་བརྟེན་ནས་སྐྱེས་པའི་མངོན་ཤེས་ཡིན་ཙང་གོར་ཁ་རེད། ལྷ་ཡི་མིག་གི་མངོན་ཤེས་ལབ་བཞག་མ་གཏོགས་ཁོ་རང་མིག་ཤེས་ངོ་བོར་གྱུར་པའི་དབང་ཤེས་མངོན་ཤེས་བྱ་དགོས་བ་མ་རེད་ད་བྱེ་བྲག་སྨྲ་བའི་ཐུན་མོང་མ་ཡིན་པའི་ཁྱད་ཆོས་གཅིག་འདུག་བ་དེ་སེམས་དང་ལྷ་ཡི་མིག་གི་མངོན་ཤེས་དང་ལྷ་ཡི་རྣ་བའི་མངོན་ཤེས་གཉིས་ཆོས་ཅན་ཡིན། སྦྱོར་བྱུང་མ་ཡིན་པར་ཐལ་ག་རེ་ཡིན་པའི་ཕྱིར་དབང་ཤེས་ཡིན་པའི་ཕྱིར། རྟགས་མ་གྲུབ། ད་ཡིན་ན་བྱེ་བྲག་སྨྲ་བའི་ལུགས་གཞིར་བྱས་མངོན་ཤེས་དྲུག་ནང་གི་ལྷ་ཡི་མིག་གི་མངོན་ཤེས་དང་ལྷ་ཡི་རྣ་བའི་མངོན་ཤེས་གཉིས་ཆོས་ཅན་དབང་ཤེས་མ་ཡིན་པར་ཐལ། ཡིན་པར་ཐལ་བྱེ་བྲག་སྨྲ་བས་དེ་དབང་ཤེས། གཉིས་ཀ་དབང་ཤེས་དེ་གཉིས་པོ་ཁས་ལེན་པའི་ཕྱིར་ཡང། ཡིན་པ་དང་སྡོམ་ལས་ཞེས་གསུངས་པ་ཞིག་ད་ལྟ་ཁྱེད་རང་ཚོ་སྡོམ་འདི་གང་དུ་སླེབས་ཡོད་ཀྱི་རེད། བྱེ་སྨྲས་མིག་རྣའི་མངོན་ཤེས་དབང་ཤེས་སྨྲ། བྱེ་བྲག་སྨྲ་བ་རེ་བ་མིག་རྣའི་མངོན་ཤེས་ག་རེ་སྨྲ་བ་རེད་དབང་ཤེས་སྨྲ། བསམ་གཏན་བཞི་ལ་ཡོད་གསུངས་དང་མི་འགལ་དེ་རྟེན་དབང་པོའམ་འདྲེན་བྱེད་བར་ཆད་མེད་བསམ་གཏན། ས་དེར་བསྡུས་ལ་དགོངས་སོ་ལོ་ཞེས་གསུངས་ལྟར། ད་གང་དང་ཡང་ག་གསུངས་འདུག་བྱེ་སྨྲས་མིག་རྣའི་མངོན་ཤེས་རེ་བ་བྱེ་བྲག་སྨྲ་བ་རེ་བ་གསུངས་ན་མིག་དང་རྣ་བའི་མངོན་ཤེས་མིག་གི་མངོན་ཤེས་རྣ་བའི་མངོན་ཤེས་གཉིས་པོ་ག་རེ་བ་མ་གཏོགས་དབང་ཤེས་བ་མ་གི་འདུག་གསུངས། ད་དབང་ཤེས་ཡིན་ན་དེ་བསམ་གཏན་ས་ག་ས་བསམ་གཏན་བཞི་ལ་ཡོད་གསུངས་བཞག་འདུག་ག་བསམ་གཏན་བཞི་ལ་དབང་ཤེས་ཡོད་མ་རེད་པ་མེད་པ་ཡིན་ཙང་ད་འདི་དང་འགལ་གྱི་འདུག་ཟེར་དུས་དེ་འགལ་གྱི་མ་རེད་དེ་དེ་དབང་པོ་ལ་དགོངས་རེད་ད་བསམ་གཏན་བཞི་ལ་ཡོད་ཟེར་དེ་དབང་པོ་ལ་དགོངས་རེད་དེ་བདག་རྐྱེན་དོན་གྱི་དབང་པོ་ལ་དགོངས་རེད་མ་གཏོགས་མིག་ཤེས་ཡོད་མ་རེད་པ་མིག་ཤེས་དང་རྣ་ཤེས་གཉིས་བསམ་གཏན་བཞི་ག་ལ་ཡོད་མ་རེད་པ་ས་ཐག་འདི་ཡོད་གསུངས་དེ་དེའི་རྟེན་དབང་པོའམ་འདྲེན་བྱེད་བར་ཆད་མེད་ལམ་ལ་དགོངས་ནས་ཨང་བསམ་གཏན་བཞི་ལ་ཡོད་གསུངས་རེད་མ་གཏོགས་ཁོ་ཚོ་ཁོ་རང་བསམ་གཏན་བཞི་ལ་ཡོད་པ་མ་རེད་མེད་དེ་ཁོ་ག་རེ་མེད་ཕྱིར་དབང་ཤེས་ཡིན་པའི་ཕྱིར། ད་འདི་ཚོས་གོ་བ། ད་འདི་དོན་འདི། ར་བཟན། ཞོ་ཞོ་ག་ཚོད་འདུག། འདི་ཁྲི་ཁྲིར་འདུག་ཨ།

དབང་ཤེས་ནི་འོ་ན་བསམ་གཏན་བཞི་ལ་ཡོད་གསུངས་པ་དེ་འགལ་གྱི་མ་རེད་གསུངས་བསམ་གཏན་བཞི་ལ་ཡོད་གསུངས་པ་དེ་མངོན་ཤེས་གཉིས་པོའི་རྟེན་དབང་པོའམ་ཡང་ན་མངོན་ཤེས་དེ་གཉིས་འདྲེན་བྱེད་ཀྱི་བར་ཆད་མེད་ལམ་ལ་དགོངས་ནས་བསམ་གཏན་བཞི་ལ་ཡོད་གསུངས་རེད་མ་གཏོགས་གཱ་མངོན་ཤེས་རང་གི་རང་ཉིད་ག་རེ་གསུངས་བསམ་གཏན་བཞི་ག་ལ་ཡོད་མ་རེད་ཟེར་ན་དེ་དབང་ཤེས་ཡིན་པའི་ཕྱིར་ཟེར་བ་ཡ་དེ་གནད་ག་བ་རེད་དོ།

ཐོབ་བྱ་འདྲིས་པ་ཆགས་བྲལ་བས་ཞེས་གསུངས་པའི་ཕྱིར། མངོན་ཤེས་དྲུག་པོ་དེ་དེ་ཨ་འདྲིས་པ་ཡིན་ན་མ་འདྲིས་པ་ཡིན་ན་ག་རེ་ཟེར་ན་དེ་ག་རེ་ཟེར་ན་བ་ཅིག་སྦྱོར་བྱུང་གི་སྟོབས་ཀྱིས་ཐོབ་དགོས་རེད་གསུངས་པའི་རྩ་བ་འདི་ག་བུ་ལ། ད་དེའི་རྩ་བ་དེའི་དོན་དེ་མ་ར་སེམས་ཏིང་ཡིན་པ་དང་མཆིམས་མཛོད་རང་ལས། སུམ་བརྒྱ་ལྔ་བཅུ་ང་བརྒྱད་ནི་ག་རེ་གསུངས་རེད་དེ་དག་མངོན་སུམ་དུ་འགྱུར་བ་ནི་འདྲིས་པ་དང་མ་འདྲིས་པ་གཉིས་ཀ་ཡང་སྦྱོར་བའི་སྟོབས་ཁོ་ན་ལས་ཐོབ་པ་ཡིན་ནོ་ཞེས་གསུངས་པའི་ཕྱིར། ད་དེ་འདྲའི་མངོན་ཤེས་ལྔ་པོ་དེ་ལ་འདྲིས་པ་དང་མ་འདྲིས་པ་གཉིས་ཀ་ཡོད་ཆོག་རེད། འདྲིས་པ་དང་མ་འདྲིས་པ་གང་ཡིན་ཀྱང་སྦྱོར་བྱུང་ཁོ་ནའི་སྟོབས་ཀྱིས་ཐོབ་པ་རེད་མ་གཏོགས་དེ་ལས་སྐྱེས་སྟོབས་ཡོང་བ་མ་རེད་གསུངས་ས། ད་མཛོད་ཁྱེད་རང་ཚོ་མཛོད་གནས་དང་དེ་དེའི་རིགས་མཛོད་གནས་བདུན་པའི་ནང་རྩ་བ་ཡོད་རེད་པ་ཐོབ་བྱ་འདྲིས་པ་ཆགས་བྲལ་བས་ཟེར་མཛོད་གནས་རྩ་བ་དེ་རྩ་བ་དེ་ག་མཆིམས་མཛོད་ཀྱི་འགྲེལ་པ་ལྟ་ད། མཆིམས་མཛོད་འགྲེལ་པ་ན་ག་རེ་གསུངས་བཞག་རེད། དེ་དག་སོ་ད་ལོ་མངོན་ཤེས་དྲུག་པོ་དེ་དག་མངོན་སུམ་དུ་འགྱུར་བ་ལ་ནི་འདྲིས་པ་དང་མ་འདྲིས་པ་གཉིས་ཀ་ཡང་སྦྱོར་བའི་སྟོབས་ཁོ་ནས་ཐོབ་པ་ཡིན་ནོ་ཞེས་གསུངས་པའི་ཕྱིར། ད་འདི་སྡུག་བཏང་རྒྱུ་རེད་ད་མཛོད་ཀྱི་རྟགས་སངས་གསལ་མཛོད་ཡག་མ་དཀྲུག་རྒྱུ་རེད་ད་ག་ས་སྔ་མ་ལ་ཡིན་མ་མཛོད་ནང་ཕར་ཚུར་བཏང་ཡ་མེད་འདུག་དབུ་མ་དགོངས་པ་རབ་གསལ་དང་དུ་བ་དབུ་མའི་རིགས་པ་ཅིག་ཁྱེར་ཚུར་སླེབས་ཡ་ཡོད་མ་རེད་ཡང་རྣམ་འགྲེལ་གྱི་རིགས་པ་ཁྱེར་སླེབས་ཡ་ཡོད་མ་རེད་འོ་དེ་ཅིག་བཏང་ད་ད་གར་བྱས་སོང་སྦྱོར་བྱུང་འདུག་ཨ། སྦྱོར་བྱུང་ཡིན་ད་དེ་འདྲའི་ཨང་ཅིག་བེད་ཀྱི་མངོན་ཤེས་དྲུག་པོ་དེ་འདྲིས་པ་དང་མ་འདྲིས་པ་གང་ཡིན་ཀྱང་སྦྱོར་བའི་སྟོབས་ཀྱིས་ཐོབ་དགོས་པ་ཡིན་པ་ད།

རྟགས་མ་གྲུབ་ཟེར་ན་དབང་ཤེས་ལ་སྦྱོར་བྱུང་ཡོད་པ་དང། འོ་ན་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་དེ་དབང་ཤེས་ཁོ་ནའི་དབང་ཤེས་ཀྱི་འཁོར་དུ་འགྲོ་ན་འདྲི་བ་དང། ད་འདི་མཆིམས་མཛོད་གོ་རིམ་གྱི་དང་འདི་ཅིག་གིས་གསུང་བཞིན་བྱ་བྱེད་པས་ནི་དེ་དབང་ཤེས་འཁོར་དུ་འགྲོ་བ་མི་འགྲོ་སྟེ། དེ་ལ་དེ་གསུམ་ལ་སྦྱོར་བྱུང་ཁྱབ་གང་ཞིག་དབང་ཤེས་ལ་ག་རེ་མེད་པའི་ཕྱིར་སྦྱོར་བྱུང་མེད་པའི་ཕྱིར་གསུངས་སོ། དེ་གཅིག་རེད། ད་འདུག་ཅིག་དང་ད་སྦྱོར་བྱུང་ཡོད་ཟེར་བ་ཆགས་ཀྱི་འདུག་ག་སྦྱོར་བྱུང་ཡོད་ཟེར་ན།

མངོན་ཤེས་རྣམ་དྲུག་རྣམ་གྲོལ་བློ་གསུངས་པ། ད་དེ་ཡང་མཆིམས་མཛོད་ན་ག་གསུངས་ཞེས་ཟེར་ན་མཆིམས་མཛོད་མེད་དག་རང། མངོན་ཤེས་དྲུག་པོ་དེ་དག་ཐམས་ཅད་ནི་དཔེར་ན་དགེ་སྦྱོང་གི་ཚུལ་གྱི་འབྲས་བུ་འདུས་བྱས་རྣམ་གྲོལ་ལམ་གྱི་རང་བཞིན་ཡིན་པ་ལྟར། རྣམ་གྲོལ་གྱི་ཤེས་རབ་ཀྱི་རང་བཞིན་ཡིན་ནོ། ད་དགེ་སྦྱོང་གི་ཚུལ་གྱི་འབྲས་བུ་རྣམ་གྲོལ་ལམ་སྦྱོར་བ། འདུས་བྱས་རྣམ་གྲོལ་ལམ། རྣམ་གྲོལ་ལམ་དེ་ལ་གཉིས་ཡོད་ལ་དགེ་སྦྱོང་ཚུལ་གྱི་འབྲས་བུ་འདུས་བྱས་འདུས་མ་གཉིས་བཞག་འོས་པ། འོག་ཏུ་བཤད། ད་དུ་གཅིག་དང་འདིར་བ་དག་ན་བཞིན་མཆིམས་མཛོད་འདི་ན་འདི་ཆ་ཡང་གསུངས་འདི་ན་ལམ་གཞན་གྱི་རྣམ་གྲོལ་དང་དེ་དག་གི་ལམ་གཞན་གྱི་རྣམ་གྲོལ་དང་ག་རེ་འགལ་གྱི་རེད། དབང་ཤེས་འགལ་གྱི་རེད། མངོན་ཤེས་ཀྱི་རྣམ་གྲོལ་དང་དབང་ཤེས་གཉིས་འགལ་གྱི་མ་རེད་དེ་གསུངས་འདུག་ལམ་གཞན་གྱི་རྣམ་གྲོལ་དུ་དེ་དག་འགལ་ཡང་མངོན་ཤེས་ཀྱི་རྣམ་གྲོལ་ཡིན་པས་སྐྱོན་མེད་དེ། དེ་དག་མིན་ན་སའི་སྒོམ་བྱུང་གི་མངོན་ཤེས་སུ་འགལ་ཏེ་རྣམ་གྲོལ་གྱི་ལམ་ཡིན་པས་སོ། དེ་གསུངས་འདུག།

ཇོ་མོ་ཆོས་བཙུན་ག་ལེ་ག་ལེ་ཡང་དོན་ལེགས་རེད་ད་འདི་ཡང་ཆ་ཚང་ལབ་ཤེས་ན་ཡང་ད་དོན་རྩ་བའི་མར་བ་འདི་འདི་རེད་འདི་འདི་རེད་ཟེར་ཡང་དེ་བྱས་ཤེས་དགོས་པ་འདུག་ཅིག་ལབ་དགོས་རེད་བ། ཡང་དེ་བྱས་ད་དཔེ་ཆའི་འདི་འདྲ་བཞིན་ཟེར་ད་ཇོ་ཇོ་ཡིན་མིན་ད་ལུང་མང་པོ་ཅིག་འདུག་བ་ཟེར་འཁྱག་བཟོ་ཕག་བཟོ་ཞུ་བཞིན་འགྲིག་འདུག་ཡང་དེ་བྱས། ད་མངོན་ཤེས་ལས་མི་འདའ་བ་དེ་ཇི་ལྟར་སྨྲ་ཡང་རྣ་ཡི་མངོན་ཤེས་མིག་གི་མངོན་ཤེས་རྣ་ཡི་མངོན་ཤེས་དབང་ཤེས་དབང་ཤེས་ལའང་ཁས་ལེན་དགོས། ད་ལྟ་དྲུག་ཏུ་གོང་མས། མིག་གི་ལྷ་ཡི་མིག་གི་མངོན་ཤེས་དང་ལྷ་ཡི་རྣ་ཡི་མངོན་ཤེས་ཟེར་བ་དེ། མིག། མིག་ཤེས་མཚན་ཉིད་པ་དང་རྣ་ཤེས་མཚན་ཉིད་པ་ཁས་ལེན་གྱི་མ་རེད་པ། བདག་རྐྱེན། ཨན་ཅིག། ལྷ་ཡི་མིག་དབང་ཁྱད་པར་ཅན་ལ་བརྟེན་ནས་སྐྱེས་པའི་ཡིད་ཀྱི་ཤེས་པ་ཅིག་ལ་ག་རེ་རེད། ཨ་ནི་ག་ཟེར་ན། ལྷ་ཡི་མིག་གི་མངོན་ཤེས། བདག་རྐྱེན་ལྷ་ཡི་རྣ་དབང་ཁྱད་པར་ཅན་ལ་བརྟེན་ནས་སྐྱེས་པའི་ག་ཟེར་ན་མངོན་ཤེས་དེ་ལ་ག་རེ་རེད། ལྷ་ཡི་རྣ་ཡི་མངོན་ཤེས་ཟེར་གི་རེད་མ་གཏོགས། ཁོ་རང་དབང་ཤེས་མཚན་ཉིད་པ་ཁས་ལེན་གི་མ་རེད་པ། ཁྱོད་ཚོ་དེ་འཛུད། དེ་སྤྱན་ལྔ་མངོན་ཤེས་སྐབས་དེར་ཡོད་རེད་པ་གདམས་ངག་སྐབས་དེ་ལ་སྒྲུབ་དང་བདེན་པ་རྣམས་སངས་རྒྱས། མ་ཞེན་ཡོངས་སུ་མི་ངལ་དང། སྤྱན་ལྔ་དང་ནི་མངོན་ཤེས་ཟེར་གི་རེད་པ་སྤྱན་ལྔ་དང་མངོན་ཤེས་དང་མངོན་ཤེས་དྲུག་ནང་ལེགས་ཤེས་རེད་པ། མ་ཤི་འདུག་ཚོད་ཡིན་པས། ག་ཟེར་ད་ཅིག་རང་ཡུལ་དུ་གྱུར་པའི་ག་ཟེར་ན་ཅིག་གི། རང་ཡུལ་དུ་གྱུར་པའི་དཔག་ཚད་བརྒྱ་ཚུན་ཆད་ཀྱི་ཨ་གཟུགས་ཕྲ་རགས་དེ་འདྲའི་མིག་གི་མངོན་ཤེས་དེ། དཔེར་ཅིག་རང་ཡུལ་དུ་གྱུར་པའི་དཔག་ཚད་བརྒྱ་ཚུན་ཆད་ཀྱི་གཟུགས་ཕྲ་རགས་སོགས་ནི་མཐོང་གི་མིག། མངོན་ཤེས་ཤིག་རེད་དོ། མིག་གིས་འདི་འདྲ་མཐོང་ཐུབ་མ་རེད་པ་མིག་ཤེས་ཀྱིས། ཨ་རྣ་ཡི་མངོན་ཤེས་ཡོད་ན་རང་གི་དཔེར་ཅིག་ཡུལ་དུ་གྱུར་པའི་དཔག་ཚད་བརྒྱ་ཚུན་ཆད་ཀྱི་ཨ་སྒྲ་དཔེར་ཅིག། དཔེར་ཆེ་ཆུང་ཆ་ཚང་དཔེར་ཅིག་རྟོགས་ཐུབ་ཀྱི་མངོན་ཤེས་ཤིག་ཆགས་བསྡད་དོ།

ད་ཚིག་འགྲོ་མ་གཏོགས་འཛིན་ས་ཡོད་ཚིག་དེ་ད་སང་ཉིན་ཡིན་ད་ག་ལ་འཛིན་ནས་གང་ག་ག་ཁོའི་སེམས་རྟེན་བཤད་ཡིན་འདུག་བསམ་གཏན་དངོས་གཞི་དངོས་གཞི་དངོས་གཞི་ཡི་ད་སེམས་རྟེན་དེ་ལ་ད་བསམ་གཏན་དངོས་གཞི་ན་ཁོའི་སེམས་རྟེན་དེ་ལ་བསམ་གཏན་དངོས་གཞི་ན་ཁོའི་དབང་ཤེས་ཡོང་ན་ཡོད་བ་མ་རེད་པ་ད་འདི་ན་གསུང་དེ་འདྲ་བོ་ཞིག་འགོད་འདུག་པ་བསམ་གཏན་བཞི་ལ་ཡོད་གསུང་དང་མི་འགལ། དེའི་རྟེན་དབང་པོའམ་འདྲེན་བྱེད་བར་ཆད་མེད་ལམ་ས་དེས་བསྡུས་པ་ལ་དགོངས་པའི་ཕྱིར། ཁོའི་འདྲེན་བྱེད་བར་ཆད་མེད་ལམ་ཡིན་ན་ཁོའི་རྟེན་དབང་པོ་དེ་དེས་བསྡུས་པ་ལ་དགོངས་པའི་ཕྱིར་དུ་བ་དེ་ཡིན་དུས་ང་རང་ཁོ་རང་ལ་དེ་སེམས་རྟེན་བསམ་གཏན་དངོས་གཞི་ན་འགྲིག་གི་བ་མ་རེད།

ཨན་གང་ཟང་ས་དེ་གསུངས་ཀྱང་དེ་ལ་ཟག་མེད་དོ་དེ་ཡང་ས་དེ་དུས་མེད་པས་ཨན་ཅིག་རེད་ཟག་མེད་གང་དུ་སྐྱེས་པ་གསུངས་པ་དེ་ལ་དཔྱད་ས་དུས་ག་དུས་ནས་བར་ང་ཚོ་ཅིག་ལྟར་བཟུང་ནས་གང་ཟག་གི་རྒྱུད་ལ་གར་ཡོད་མེད་བསམ་གཏན་གྱི་སྡོམ་པ་ཡོད་མེད་ཟག་མེད་ཀྱི་སྡོམ་པ་ཡོད་མེད་དེའི་འབྱུང་བ་རྒྱུ་ག་དུས་ནས་འདི་ས་གཉིས་ཕལ་ཆེར་དེ་རྗེས་མ་དེ་ལྡོག་ཆོས་གཅིག་མ་རེད་པ། འདུ་བྱེད་དག་ན་ཅི་ལྟར་དང་ད་དེ་དུང་དུ་བ། དོན་དམ་པའི་ཆོས་མངོན་པའི་མཚན་ཉིད་གང། བརྡར་བཏགས་པའི་ཆོས་མངོན་པའི་མཚན་ཉིད་གང་བཞག་རེད། དོན་དམ་པ་ཆོས་མངོན་པ་ཐོབ་བྱེད་ཀྱི་ཐབས་སུ་གྱུར་པའི། ཐམས་ཅད་ཀྱི་ཟག་བཅས་ཀྱིས། ད་ག་རེ་ལབ་དགོས་ད་ཐོབ་བྱེད་ཀྱི་ཐབས་སམ་ཁྱབ་པ་མི་འདུག་ཨ། ཁྱབ་སེམས་དང་འདུལ་བ་མཐོང་ལམ་གྱི་ངོ་བོར་གྱུར་པའི་སྒོམ་བྱུང་གི་ཤེས་རབ་ཆོས་ཅན། བརྡར་བཏགས་པའི་ཆོས་མངོན་པ་ཡིན་པར་ཐལ་དོན་དམ་པའི་ཆོས་མངོན་པ་ཐོབ་བྱེད་ཐབས་ཡིན་པར་ཐལ་རང་འབྲས་དོན་དམ་པ་ཐོབ་བྱེད་ཐབས་ཡིན་པར་ཐལ་རང་འབྲས་སྒོམ་ལམ་གྱི་ངོ་བོར་གྱུར་པའི་དོན་དམ་པ་ཆོས་མངོན་པ་ཐོབ་བྱེད་ཐབས་ཡིན་པའི་ཕྱིར་ལ་བར་བ། དེ་གཅིག་དང། ད་ཇི་ལྟར་བརྡར་བཏགས་པའི་ཆོས་མངོན་པའི་མཚན་ཉིད་གར་བཞག་འདུག་ཨ་ག་རེ་ཟེར་ན། དོན་དམ་པའི་ཆོས་མངོན་པའི་མཚན་ཉིད་གར་བཞག་འདུག་དེ་སྐབས་དོགས་གཞི་ཆེ་གི་རེད།

བརྡར་བཏགས་པའི་ཆོས་མངོན་པ་རྒྱུད་ལྡན་གང་ཟག་ཡིན་ན་སོ་སྐྱེ་ཡིན་པའི་ཕྱོགས་སུ་ཆགས་ཡོད་དོ། ད་གང་ཆ་ཚང་ཁྱབ་པ་ཞིག་དང་མཛོད་ཡིག་ཆ་ན་ཡོད་རེད་ད་ཀུན་གཞི་མཛོད་ན་ག་རེ་རེད། མཚན་ཉིད་བཞག་ཞེས་ཨོ་དེ་རྗེས་མ་ཨ་བློ་རུ་སེམས་དང་ལྡན་དོགས་གཞོལ་བྱས་ཡོད་རེད། ད་ལྟ་དེ་ཅི་ད་ག་ཡིན་ས་རེད། ཁྱེད་རང་ཚོ་དྲི་བ་ཡོད་པས་དྲི་བ་ཡོད་ན་དེ་ཅིག་བྱས་ན།